ཨ་མི་རི་ཀའི་དམག་སྒར་གྱི་དངོས་ཟོག་འཁྱེར་བའི་གནམ་གྲུ་བརྒྱུད་གྷ་ཛ་ནང་ལ་རོགས་རམ་སྤྲད་འགོ་བཙུགས་པའི་སྐབས་སུ། ཕྱོགས་གཞན་ནས་འཕྲལ་སེལ་དམག་མཚམས་འཇོག་རྒྱུའི་གྲ་སྒྲིག་མུ་མཐུད་ནས་བྱེད་བཞིན་ཡོད་པའི་སྐོར། ཨུ་རུ་སིའི་སྲིད་འཛིན་ཕུ་ཏིན་གྱི་ཆབ་སྲིད་ཐོག་གི་ཁ་གཏད་ཆེ་ཤོས། Alexei Navalny དམ་པའི་དུར་ས་ལ་སླར་ཡང་ཨུ་རུ་སིའི་མི་མང་བརྒྱ་ཕྲག་མང་པོ་ཡིས་མྱ་ངན་གུས་འདུད་ཞུ་སར་ཕྱིན་ཡོད་པའི་སྐོར། ཨུ་རུ་སུས་ཡུ་ཀུ་རེན་ལ་མཁའ་ཐོག་ནས་རྒོལ་རྡུང་བཏང་སྟེ་མིའི་ཚེ་སྲོག་ཤོར་བའི་ཉིན་མོར་སྲིད་འཛིན་ཛེ་ལན་སི་ཁི་ཡིས་མིའི་ཚེ་སྲོག་སྐྱོབ་ཆེད་མཐུན་ཕྱོགས་རྒྱལ་ཁབ་རྣམས་ཀྱིས་མཁའ་ལམ་སྲུང་སྐྱོབ་ཀྱི་མ་ལག་མང་ཙམ་གནང་རྒྱུའི་སྐུལ་མ་ཞུས་པའི་སྐོར། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཚབས་ཆེན་འགྲོ་བཞིན་པར་ཡོད་པ་དེ་ལ་སླར་གསོ་ཡོང་ཐབས་ཆེད་དུ་ཕྱིའི་རྒྱལ་ཁབ་ཀྱི་བཟོ་ཚོང་ཁང་ཚོ་ལ་གོ་སྐབས་སྤྲོད་རྒྱུ་ཡིན་ཞེས་བརྗོད་ཡོད་པའི་སྐོར། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ཟླ་དང་པོའི་ཚེས་པ་ཉི་ཤུ་གསུམ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གསུམ་པའི་ཚེས་གསུམ་བོད་ནང་གཟའ་ཉི་མའི་སྔ་དྲོའི་གསར་འགྱུར་ལས་རིམ་ད་ལྟ་རྒྱང་སྲིང་ཞུ་གི་ཡིན། ད་ལྟ་སྔོན་ལ་འཛམ་གླིང་གི་གསར་འགྱུར་ཕྱོགས་བསྡུས་ཁག་ཞུ་གི་ཡིན། ཨ་རིའི་སྲིད་འཛིན་ཟུར་པ Trump ལ་མངའ་སྡེ Missouri སྤྱི་མཐུན་ཚོགས་པ་ནང་ཁུལ་ནས་ཁོང་ལ་རྒྱབ་སྐྱོར་གནང་མཁན་གྱི་འཐུས་མིའི་འོས་གྲངས་ཐོབ་ཡོད་པར་བརྟེན། རྗེས་སུ་སྤྱི་མཐུན་ཚོགས་པའི་ཚོགས་ཆེན Michigan དུ་འཚོགས་པའི་སྐབས་ལ་ཁོང་ནི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་ཆགས་རྒྱུའི་རེ་བ་ཆེ་ཤོས་དུ་གྱུར་ཡོད་པ་རེད། སྲིད་འཛིན་ཟུར་པར་ཁ་གཏད་འོས་མི་ཁག་ཅིག་བྱུང་བ་ནས་མཐའ་མ་བར་དུ་གནས་མཁན་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་ཚབ་ཟུར་པ Nikki Haley ཡིས་མངའ་སྡེ་གཅིག་ནས་ཀྱང་རྒྱལ་ཁ་ཐོབ་མེད་པར་བརྟེན་ད་དུང་རྒྱལ་ཁ་དང་པོ་དེ་ཐོབ་ཐབས་གནང་བཞིན་ཡོད་པ་རེད། གཟའ་ཉི་མར་སྤྱི་མཐུན་ཚོགས་པའི་ཆབ་སྲིད་འདུ་འཛོམས་གལ་ཆེ་ཤོས་ཤིག་རྒྱལ་ས་ཝ་ཤིང་ཐན་དུ་འཚོགས་རྒྱུ་ཡིན་པ་དང་དེ་ནས་སྤྱི་ཟླ་གསུམ་པའི་ཚེས་ལྔ Super Tuesday འམ་ཁྱད་པར་ཅན་གྱི་གཟའ་ཉི་མར་མངའ་སྡེ་བཅུ་དྲུག་ནང་ལ་སྔོན་འགྲོའི་འོས་བསྡུ་འཚོགས་རྒྱུ་ཡིན་པ་དེ་ནི་སྤྱི་ཟླ་བཅུ་གཅིག་གི་རྒྱལ་ཡོངས་འོས་བསྡུའི་སྔོན་གྱི་སྔོན་འགྲོའི་འོས་བསྡུ་མངའ་སྡེ་མང་ཤོས་ལ་བྱེད་པ་བྱ་རྒྱུ་ཡིན་ཞིང། ཁྱད་པར་ཅན་གྱི་གཟའ་མིག་དམར་གྱི་རྗེས་ཙམ་ལ་སྲིད་འཛིན་ཟུར་པ Trump སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་མིང་འདོན་གནང་རྒྱུ་འཆར་གཞི་སྒྲིག་གི་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་སྡེ་དགེ་དབོན་སྟོད་ཁུལ་དུ།

དབོན་སྟོད་དགོན་དང་ཡེ་ན་དགོན་པ་གཉིས་དེ་བཞིན་དེ་གའི་གཡས་གཡོན་གྱི་གྲོང་སྡེ་ཁག་གི་གནད་ཡོད་མི་སྣ་ཡིན་ཞིང་ཁོང་ཚོ་བཙོན་ཁང་ནང་དུ་རྡུང་རྡེག་བཏང་ནས་འདྲི་རྩད་ནན་མོ་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་འདུག་བཙན་བྱོལ་དུ་ཡོད་པའི་བོད་མི་རྣམས་ཀྱིས་སྡེ་དགེ་ཡུལ་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྣམ་འགྱུར་མཚོན་ཆེད France དང Belgium Netherlands ཨ་མི་རི་ཀའི་རྒྱལ་ས Washington དང New York གྲོང་ཁྱེར་ལ་སོགས་པ་འཛམ་གླིང་ས་ཕྱོགས་གང་ས་ལ་བཞུགས་པའི་བོད་མི་ཚོས་སོ་སོའི་གནས་ཡུལ་རྒྱལ་ཁབ་དང་ཡུལ་ལུང་ཁག་གི་ནང་དུ་རྣམ་པ་འདྲ་མིན་གྱི་ཐོག་ནས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་རེད། ཚེས་གཉིས་ཉིན་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་ཁུལ་དུ་མདོ་ཁམས་ཆུ་བཞི་སྒང་དྲུག་དང་སྡེ་དགེ་རྒྱལ་ཡོངས་ལྷན་ཚོགས་ཀྱིས་ཐུན་མོང་གི་ཐོག་ནས། རྒྱ་ནག་ལ་ངོ་རྒོལ་སྐྱོན་བརྗོད་དང་སྦྲགས་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་ཟས་བཅད་ངོ་རྒོལ་གྱི་ལས་འགུལ་ཞིག་ཀྱང་སྤེལ་གནང་འདུག། གཟའ་སྤེན་པའི་ཉིན་མོར་ཡུ་ཀེ་རེན་གྱི་སྲིད་འཛིན་བྷོ་ལོ་དེ་མེར་ཛེ་ལན་སི་ཀི་ཡིས་ཨུ་རུ་སུའི་མེ་ཤུགས་འཕུར་མདའ་དང་མི་མེད་གནམ་གྲུ་གཙོས་པའི་མཁའ་ལམ་རྒོལ་རྡུང་བཏང་སྟེ་ཉུང་མཐར་མི་བསད་པའི་གནས་ཚུལ་དང་འབྲེལ་ནུབ་ཕྱོགས་མཐུན་ཕྱོགས་རྒྱལ་ཁབ་རྣམས་ཀྱིས་མཁའ་ལམ་སྲུང་སྐྱོབ་མ་ལག་མང་ཙམ་གནང་རྒྱུའི་སྐུལ་མ་ཞུས་འདུག་ལྷོ་ཕྱོགས་གྲུ་ཁའི་གྲོང་ཁྱེར་ཨོ་དྲེ་སཱ་རུ་མཚན་ལ་རྒོལ་རྡུང་ཕོག་ནས་ཕྲུ་གུ་ལོ་གཉིས་བྱེད་པ་གཙོས་པའི་མི་ལྔ་འདས་གྲོངས་སོང་བ་དང། ཡང་ཡུ་ཀུ་རེན་གྱི་ས་ཆ་གཞན་སྟེ Kharkiv དང Kherson། Zaporozhye བཅས་ལ་མེ་སྒྱོགས་ཕོག་ནས་མི་གསུམ་གྱི་ཚེ་སྲོག་ཤོར་བ་རེད་འདུག་སྤྱི་ཚོགས་འབྲེལ་མཐུད་དྲ་ལམ་བརྒྱུད། སྲིད་འཛིན Zelensky ཡིས་ཨུ་རུ་སུས་མུ་མཐུད་དུ་ཞི་བའི་མི་སེར་ལ་དམིགས་འབེན་བཟུང་བཞིན་ཡོད་པར་བརྟེན། ང་ཚོའི་མཉམ་ལས་པ་ཚོའི་སར་ནས་མཁའ་ལམ་རྒྱལ་སྲུང་མ་ལག་མང་ཙམ་དགོས་ཀྱི་ཡོད། ཨུ་རུ་སུའི་འཇིགས་སྐུལ་ནས་ཡུ་ཀུ་རེན་གྱི་མི་མང་རྣམས་སྲུང་སྐྱོབ་བྱེད་ཆེད་ཡུ་ཀུ་རེན་ལ་མཁའ་ལམ་སྲུང་སྐྱོབ་མ་ལག་ཤུགས་ཆེ་ཤུགས་ཆེ་རུ་གཏོང་དགོས་ཀྱི་འདུག་ཅེས་གསུངས་འདུག་མཁའ་ལམ་རྒྱལ་སྲུང་མ་ལག་དང་མེ་ཤུགས་འཕུར་མདའ་ཇི་ཙམ་ཐོབ་པ་དེ་ནི་དེ་ཙམ་གྱིས་མིའི་སྲོག་སྐྱོབ་ཐུབ་ཀྱི་ཡོད་ཅེས་བརྗོད་འདུག་སྤྱིར་དམག་འཁྲུག་དེའི་རིང་ལ་ཡུ་ཀུ་རེན་གྱི་དམག་མི་ཚོས་མཁའ་ལམ་སྲུང་སྐྱོབ་ཀྱི་འཕྲུལ་ཆས་བེད་སྤྱོད་བཏང་སྟེ་མཁའ་ཐོག་ནས་གཏོར་རྒོལ་མང་པོ་བཀག་པ་དང་གཏོར་བཤིག་བཏང་ཐུབ་ཡོད་པ་རེད། འོན་ཀྱང་དེང་སྐབས་ཨ་རིའི་གྲོས་ཚོགས་ནང་ལ་ཡུ་ཀུ་རེན་ཆེད་དུ་དམིགས་པའི་རོགས་རམ་ཌོ་ལར་ཐེར་འབུམ་དྲུག་ཅུ་ཡོད་པ་དེ་རྒྱབ་སྐྱོར་མ་ཐོབ་པར་ལྷག་ཡོད་པར་བརྟེན་མཚོན་ཆ་དང་དངུལ་གྱི་ཆ་ནས་ཡུ་ཀུ་རེན་ལ་དཀའ་ངལ་འཕྲད་བཞིན་ཡོད་པ་རེད། Australia གི Melbourne ནང་གི་ཁྲིམས་ཁང་ཞིག་གིས་རེས་གཟའ་ཕུར་བུ་ཉིན་ལ་རྒྱ་མིའི་རིགས་རྒྱུད་ཡིན་པའི་ཚོང་པ Yang Yisheng ཟེར་མཁན་ཞིག་ལ་ཕྱིའི་རྒྱལ་ཁབ་ཀྱི་ཐེ་ཇུས་ལ་འགོག་རྒོལ་བྱས་པའི་ཁྲིམས་ལུགས་གཞིར་བཟུང་གིས་ལོ་གཉིས་དང་ཟླ་བ་དགུ་རིང་གི་བཙོན་འཇུག་ཁྲིམས་ཐག་བཅད་པ་དང། ཡཱང་ཡེ་ཧྲེན་ནི་ཨོ་སི་ཁྲི་ལི་ཡ་རྒྱལ་ཁབ་ནང་དུ་ཉིས་སྟོང་བཅོ་བརྒྱད་ལོ་ལ་གོང་ཞུས་ཁྲིམས་ལུགས་གཏན་འབེབས་བྱས་ནས་ད་ལྟ་བར་དུ་ཁྲིམས་ཆད་བཅད་སའི་མི་ཐོག་མ་དེ་ཆགས་པ་རེད། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་དུ Victoria མངའ་སྡེའི་འབྲིང་རིམ་ཁྲིམས་ཁང་གིས་རྒྱ་མི་ཡཱང་ཡེ་ཧྲེན་ནི་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་བྱས་པ་དང་འབྲེལ་བ་དམ་པོ་ཡོད་པ་ཞིག་ཡིན་ལ་དེ་སྔོན་ཨོ་གླིང་གི་རིག་གནས་ལས་དོན་སྡེ་ཚན་གྱི་འགན་འཛིན་ལས་ཚབ Alan Jude དང་འབྲེལ་བ་བྱས་ནས་རྒྱ་ནག་དམར་ཤོག་གི་སྟོབས་ཤུགས་སིམ་འཛུལ་བྱེད་ཐབས་བྱས་ཡོད་པ་དང། དེ་ལ་བརྟེན་ནས་ད་ལྟ་ཁོས་ཨོ་གླིང་ནང་དུ་ཕྱིའི་རྒྱལ་ཁབ་ཀྱི་ཐེ་བྱུས་བྱས་པའི་ནག་ཉེས་གཞི་གྲུབ་ཡོད་པ་རེད་ཅེས་བརྗོད་འདུག་ད་ལོ་རང་ལོ་དྲུག་ཅུ་རེ་བརྒྱད་ཡིན་པའི་ཡཱང་ཡིག་ཧྲེང་ནི་ཝེ་ནམ་ནང་གི་རྒྱ་མི་ཞིག་ཡིན་པ་དང་དེ་སྔོན་ཨོ་གླིང་ནང་དུ་སྐྱབས་བཅོལ་དུ་སླེབས་པ་ཞིག་ཡིན་པ་མ་ཟད Victoria མངའ་སྡེའི་ནང་དུ་ཝེ་ནམ་དང་རྒྱ་མི་མཉམ་འབྲེལ་ཚོགས་པའི་འགན་འཛིན་གྱི་འགན་ཁུར་མྱོང་ཡོད་པ་ཞིག་རེད། ཡཱང་ཡིག་ཧྲེང་གིས་སོ་སོ་གི་ཉེས་འཛུགས་ཕོག་པ་དེ་ལ་ངོས་ལེན་བྱས་མེད་པ་དང་ད་ལྟ་ད་དུང་མུ་མཐུད་ནས་གོང་རིམ་ཁྲིམས་ཁང་ལ་ཞུ་གཏུག་བྱ་རྒྱུ་རེད་འདུག། གཟའ་སྤེན་པར་རྒྱ་གར་གྱི་གྲོས་ཚོགས་འོག་མའི་འོས་ཤོག་ཆེད་དུ་བྷ་ར་དྷི་ཡ་ཇཱ་ན་ཏཱ་པཱར་ཊིའམ་བྷི་ཇེ་པི་ཆབ་སྲིད་ཚོགས་པས་འོས་མི་བརྒྱ་དང་དགུ་བཅུ་གོ་ལྔ་ཡི་མིང་ཐོ་བཏོན་ཡོད་པ་དང་དེའི་ནང་ལ་སྲིད་བློན་ནཱ་རེན་དར་མོ་དི་ཡིས་བསྐྱར་དུ་ཡུལ་བྷ་ར་ནཱ་སི་ནས་གྲོས་ཚོགས་འཐུས་མིའི་གདན་ཐོབ་ལ་འགྲན་བསྡུར་གནང་རྒྱུ་རེད་འདུག་སྲིད་བློན་མོ་དི་ཡིས་ཡང་བསྐྱར་ཡུལ་བྷ་ར་ནཱ་སི་ནས་འོས་བསྡུའི་འགྲན་བསྡུར་ནང་ཞུགས་རྒྱུ་དང་ནང་སྲིད་བློན་ཆེན་ཨ་མིད་ཤ་ཡིས་གུ་ཇུ་རཱ་ཏི་མངའ་སྡེ་གྷན་དྷི་ནཱ་གྷར་ནས་འགྲན་བསྡུར་ནང་ཞུགས་རྒྱུ་ཡིན་པ་དང་རྒྱལ་ཡོངས་ཀྱི་མངའ་སྡེ་བཅུ་དྲུག་དང་ཐད་ཀར་དབུས་གཞུང་གི་འོག་ལ་ཡོད་པའི་ས་ཁོངས་གཉིས་བཅས་ཀྱི་ནང་ལ་འོས་བསྡུའི་འགྲན་བསྡུར་བྱེད་རྒྱུ་ཡིན་པ་རེད་འདུག། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཉིན་གཉིས་ཙམ་གྱི་གོང་སྟེ་གཟའ་ཕུར་བུའི་ཉིན་མོར་གྷ་ཛ་ནང་དོས་སྐྱེལ་མོ་ཊ་ཁག་ལ་གཏོར་རྒོལ་ཐེབས་ནས་མི་བརྒྱ་ལྷག་ཙམ་བསད་པའི་རྗེས་ལ་གཟའ་སྤེན་པའི་ཉིན་མོ་ཕྱི་དྲོ་ཙམ་ལ་ཨ་མི་རི་ཀའི་མཁའ་དམག་གནམ་གྲུ་བཏང་ནས་རོགས་སྐྱོར་དངོས་ཟོག་རྣམས་མཁའ་ཐོག་ནས་གྷ་ཛ་ནང་གཡུགས་ཡོད་པའི་སྐོར་གྱི་གནས་ཚུལ་ཚེ་རིང་དབང་མོ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད།

ཨ་རིའི་དབུས་དམག་སྤྱི་ལྷན་ཁང་གི་དཔོན་རིགས་ཤིག་གིས་བརྗོད་དོན་ལ་རེས་གཟའ་སྤེན་པའི་ཉིན་གྱི་ཕྱི་དྲོ་ཙམ་ལ་ཨ་མི་རི་ཀའི་དམག་གི་གནམ་གྲུ་བཏང་ནས་གྷ་ཛ་ལུང་ཕྱོགས་ནང་དུ་ཁྱོན་བཟའ་བཅའ་སྒམ་ཆེན་པོ་དྲུག་ཅུ་རེ་དྲུག་གཡུགས་ཚར་ཡོད་ཀྱང་ལྗིད་ཚད་ག་ཚོད་ཙམ་ཅིག་ཡོད་མེད་ད་དུང་གསལ་པོ་ཤེས་རྟོགས་བྱུང་ཐུབ་མེད་ཀྱང་སི་བརྒྱ་དང་སུམ་ཅུ་རྟགས་ཅན་གྱི་གནམ་གྲུ་ཞིག་གིས་ཐེངས་རེ་རེ་ལ་ཁ་ལག་ལྗིད་ཚད་ཕའོན་ཌི་ཁྲི་བཞི་དང་ཉིས་སྟོང་ལྷག་ཙམ་ཅིག་འཁྱེར་ཐུབ་ཡོད་པ་རེད། ཡང་ཉིན་གཉིས་ཀྱི་གོང་སྟེ་བདུན་ཕྲག་འདིའི་རེས་གཟའ་ཕུར་བུ་ཉིན་ལ་གྷ་ཛ་ལུང་ཕྱོགས་ནང་དུ་རོགས་སྐྱོར་དངོས་ཟོག་སྐྱེལ་འདྲེན་བྱེད་མཁན་མོ་ཊ་རུ་ཁག་ནང་ནས་པ་ལིས་ཐན་མི་བརྒྱ་ཕྲག་ལྷག་ཙམ་གཅིག་ལ་གཏོར་རྒོལ་ཁྲོད་ནས་རྐྱེན་འདས་སུ་ཕྱིན་ཡོད་པ་དང་སྲིད་འཛིན་བྷའི་ཏེན་མཆོག་གིས་དོན་རྐྱེན་དེ་བྱུང་ནས་ཉིན་གཉིས་པ་ལ་ཨ་མི་རི་ཀས་གྷ་ཛ་ནང་དུ་མཁའ་ཐོག་ནས་རོགས་སྐྱོར་དངོས་ཟོག་གཡུག་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད། ཧ་མ་སི་དྲག་སྤྱོད་རྩ་འཛུགས་ཀྱི་སྟངས་འཛིན་འོག་ཏུ་ཚུད་པའི་གྷ་ཛའི་འཕྲོད་བསྟེན་ལས་འཁོར་གྱིས་རེས་གཟའ་ཕུར་བུ་ཉིན་གྱི་གཏོར་རྒོལ་ཁྲོད་དུ་ཉུང་མཐའ་ཡང་པ་ལིས་ཐན་མི་བརྒྱ་དང་བཅོ་ལྔ་ཙམ་ཅིག་རྐྱེན་འདས་སུ་ཕྱིན་ཡོད་པ་དང་གཞན་མི་བརྒྱ་ཕྲག་མང་པོ་ལ་རྨས་སྐྱོན་བྱུང་བཅུག་ཡོད་པ་རེད་ཅེས་བརྗོད་འདུག་ཡང་ཨི་ཟི་རེལ་ཕྱོགས་ནས་དེའི་ནང་གི་མི་མང་ཆེ་བ་ནི་རོགས་སྐྱོར་དངོས་ཟོག་འཕྲོག་རེས་བྱེད་པའི་ཟང་ཟིང་ཁྲོད་དུ་འདས་གྲོངས་སུ་ཕྱིན་པ་དང་ཨི་ཟི་རེལ་གྱིས་གཏོར་རྒོལ་མ་བྱས་གོང་ལ་མི་ཚོ་ལ་ཕྱིར་འཐེན་བྱེད་དགོས་པའི་ཉེན་བརྡ་བཏང་ཡོད་པ་བརྗོད་འདུག་ཧ་མ་སི་འཇིགས་སྐུལ་དྲག་སྤྱོད་རྩ་འཛུགས་ཀྱིས་ན་ནིང་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ལ་ཨི་ཟི་རེལ་ལ་གཏོར་རྒོལ་བཏང་ནས་བཟུང་སྟེ་གྷ་ཛ་བྱང་རྒྱུད་ས་ཁུལ་དེ་ཟིང་འཁྲུག་གི་དཀའ་ངལ་ནང་དུ་ལྷུང་ཡོད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཁུལ་དེ་ལ་ད་ལྟ་མི་ས་ཡ་གཉིས་དང་འབུམ་གསུམ་ལྷག་ལ་བཀྲེས་སྐོམ་གྱི་དཀའ་ངལ་འབྱུང་བཞིན་ཡོད་པའི་སྐོར་ལ་ཉེན་བརྡ་མང་པོ་བཏང་ཡོད་པ་རེད། དེ་བཞིན་དུ་སྲིད་འཛིན་བྷའི་ཏེན་མཆོག་གིས་ཀྱང་མི་སེར་དཀྱུས་མ་ཤི་རྨས་འགྲོ་བའི་གྲངས་ཀ་ཉུང་དུ་གཏོང་ཐབས་ཆེད་དུ་ཁུལ་དེ་ལ་རོགས་སྐྱོར་དངོས་ཟོག་སྐྱེལ་འདྲེན་བྱ་རྒྱུར་ཤུགས་སྣོན་རྒྱག་པ་དང་དུས་མཚུངས་ཨ་རི་ཡི་མཐུན་གྲོགས་ལ་དམག་དོན་གྱི་རོགས་སྐྱོར་མཁོ་སྤྲོད་གནང་ཡོད་པ་རེད། ཨ་རིའི་རྒྱལ་ཁབ་བདེ་འཇགས་ལྷན་ཚོགས་ཀྱི་མགྲིན་ཚབ་པ John Kirby ལགས་ནས་རེས་གཟའ་པ་སངས་ཉིན་ལ་ཨ་མི་རི་ཀའི་འབྱུང་འགྱུར་བདུན་ཕྲག་འགའ་ཤས་ནང་དུ་མཁའ་ཐོག་ནས་རོགས་སྐྱོར་དངོས་ཟོང་ཐེངས་འགའ་ཤས་གཡུག་རྒྱུ་གི་འཆར་གཞི་ཡོད་པ་དང་དེ་ནི་དམག་དོན་གྱི་འཆར་གཞི་དཀའ་ཚེགས་ཆེ་བ་ཞིག་ཡིན་པས་ཨ་མི་རི་ཀའི་རྒྱལ་སྲུང་ལས་འཁོར་གྱིས་གྷ་ཛ་མི་སེར་དང་ཨ་རིའི་དམག་མི་རྣམས་ཀྱི་བདེ་འཇགས་ཆེད་དུ་འཆར་གཞི་ཞིབ་ཕྲ་པོ་དང་ནན་ཏན་འཐེན་དགོས་པའི་འབོད་སྐུལ་གནང་འདུག། ཨ་རིའི་ངོས་ནས་མཁའ་ཐོག་ནས་རོགས་སྐྱོར་དངོས་ཟོག་གཡུགས་པ་དེས་གྷ་ཛ་ནང་གི་ཉམས་ཉེན་སེལ་ཐབས་ལ་ཐུགས་ཕན་གསོས་ཀྱི་ཡོད་པ་ལ་ཡིད་ཆེས་ཡོད་ཀྱང་དེ་ནི་དོས་སྐྱེལ་མོ་ཊ་དང་བསྡུར་ཐབས་མེད་པ་ཞིག་ཡིན་པ་དེ་ཡང་མཁྱེན་གྱི་ཡོད་པ་རེད། ཡིན་ནའི་རེས་གཟའ་ཕུར་བུ་ཉིན་གྱི་དོན་རྐྱེན་དེ་ལས་མཁའ་ཐོག་གི་རོགས་སྐྱོར་དངོས་ཟོག་གཡུགས་པ་འདིས་ས་ངོས་ནས་མོ་ཊ་གིས་བསྐྱེལ་མ་ཐུབ་པའི་སྟོང་ཆ་དེ་ཁ་སྐོང་བྱེད་ཐུབ་པ་ཞིག་ལ་ཡིད་ཆེས་བྱེད་དགོས་པ་རེད་འདུག། གོང་ཞུས་ཀྱི་གནས་ཚུལ་ཕྱོགས་སྒྲིག་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན། སྒང་ནས་དབང་མོ་ལགས་ཀྱིས་ད་དེ་རིང་གི Israel Palestine གི་རྩོད་རྙོག་དང་འབྲེལ་བའི་གནས་ཚུལ་གསར་ཤོས་དེ་གསུངས་པ་རེད། ངས་འདི་ནས་ད་དེ་སྔོན་ད་ལོ་རྒྱུས་ཐོག་ནས་གནས་ཚུལ་ཅིག་ད་རྩ་བའི་ཆ་ནས་ད Israel དང་ད Jew ཆོས་བྱེད་མཁན་ད Palestine ཁ་ཆེ་ཆོས་བྱེད་མཁན་བར་ལ་ཅིག་གི་རྙོག་དྲ་ཡུན་རིང་པོ་དང་གཏིང་ཟབ་པོ་ཡོད་པ་ཅིག་ཆགས་བསྡད་ཡོད་རེད། ཁོང་ཚོའི་རྙོག་དྲ་དེ་ཚོ་ཡིན་ན་ཅིག་གི་སོ་སོའི་གྲོང་ཚོ་གཡས་གཡོན་བར་ད་ས་དགྲ་ལང་མཁན་ཕན་ཚུན་བར་གྱི་ད་དེ་མི་རིགས་ལོགས་ག་དང་ཅིག་རིག་གཞུང་ལོགས་ག་དང་ཨ་ནི་ཅིག་བདག་དབང་ས་ཆ་དེའི་ཐོག་ལ་བདག་དབང་རྩོད་ཡག་གི་ཐོག་ནས་ལོ་རྒྱུས་དང་བཤད་སྟངས་མི་འདྲ་བ་གི་ཐོག་ནས་རྙོག་དྲ་ཉི་མ་ཉི་མ་ཡོད་པ་དང་འགལ་ཟླ་དེ་ཆེན་པོ་ཡོད་པ་དང་གཏིང་ཟབ་པོ་ཡོད་པ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་དེའི་ནང་ནས་ད་དཀའ་ངལ་སེལ་ཡག་ལ་ད་རྒྱལ་སྤྱིའི་ཨ་མི་རི་ཀ་གཙོས་པའི་རྒྱལ་སྤྱིའི་འགོ་ཁྲིད་དང་དེ་ཚོའི་ངོས་ནས་ཡིན་ན་ད་རྒྱལ་ཁབ་གཉིས་ཀྱི་ཐབས་ལམ་ཟེར་ཡ་ཅིག་བཏོན་བསྡད་ཡོད་རེད་སྔོན་མ། ཨ་མི་རི་ཀའི་སྲིད་འཛིན Bill Clinton སྐབས་སུ་ནས་ཤུགས་བརྒྱབ་ནས་ད་རྒྱལ་ཁབ་གཉིས་ཀྱི་ཐབས་ལམ་གཅིག་གསུངས་བསྡད་ཡོད་རེད་ད་འདི་འགག་དོན་གལ་ཆེ་གཅིག་འདི་ད་སྤྱི་བཤད་རྒྱག་པ་ཡིན་ན་གཞིས་ཆགས་གསར་རྒྱག་འདི་ཆགས་འདུག་གཞིས་ཆགས་གསར་རྒྱག་འདི་ཡིན་ན་ད་ཨི་ཟི་ར་ཨེལ་གྱི་རྒྱལ་ཁབ་འདི་ཚུགས་པ་ནས་བྱས་ནས་ད་གཞིས་ཆགས་གསར་རྒྱག་འདི་ག་ལེ་ག་ལེ་གཞིས་ཆགས་རྒྱག་དགོས་རྒྱག་དགོས་རྒྱག་དགོས་བྱས་ནས་ད་ཁང་པ་བརྒྱབ་ནས་ད་ཨི་ཟི་ར་ཨེལ་མི Jew མི་དེ་ཚོ་སྤོས་ནས་ད་ས་ཆ་རྒྱ་ཆེ་རུ་བཟུང་ཡ་གཅིག་ཐབས་ཤེས་གཅིག་ཡོད་རེད་ཨ་ནི་ད་འདི་མཚོན་ཡ་གི་ད་ས་ཆ་གཅིག་ཡིན་ན Jerusalem འདི་ད

འདིས་ག་རེ་སྒྲུབ་ཀྱི་འདུག་ཟེར་ན་ད Jew ཚོ་གི་ཡིན་ན་ད་ཁོ་རང་ཚོ་གི་ཕ་མེས་ཡང་མེས་ཀྱི་ད་དེ་ལ་གྲོང་ཁྱེར་བཙུགས་པ་དང་ཨ་ནི་ད་ད་ལྟའི་ཆ་ལ་ཁོ་ཚོའི་གི་རྒྱལ་ཁབ་ཡིན་པ་དང་ས་ཆ་བཟུང་ཡ་དེ་ལ་ཡིན་ན་དོན་དག་གཏིང་ཟབ་པོ་ཡོད་པ་དང་ད་ལོ་རྒྱུས་དེད་ནས་ད་ལོ་སུམ་སྟོང་བརྒྱད་བརྒྱ་ལྔ་བཅུ་ལྷག་གི་སྔོན་ནས་ད་སའི་འོག་ལ་ཆུ་ཡུར་བརྒྱབ་པ་དང་ཨ་ནི་དེ་འདྲའི་གི་ད་འཛུགས་སྐྲུན་མང་པོ་ཅིག་རྙེད་བསྡད་ཡོད་རེད་ད་དེ་ཡིན་ན་གནའ་སྔ་མོ་གི་ཇེ་རུ་ས་ལེམ་གྱི་གྲུབ་སྟངས་ཅིག་ཆགས་ཀྱི་འདུག་ད། གནའ་ཤུལ། གནའ་རྫས། སྔོག་འདོན་དང་དེ་འདྲའི་འབྲེལ་བའི་ཐོག་ནས་ཡང། ལས་གཞི་འདི་དང་མཉམ་དུ་ལ་ཡང། ས་ཁང་མང་པོ་ཅིག་ཉོས་ནས་ནི། གཞིས་ཆགས་འཕེལ་རྒྱས་བཏང་ཡ་དང་དེ་འདྲའི་གི་བྱ་གཞི་ཅིག་ཆགས་ཀྱི་འདུག་ནི་ད་དེ། ག་རེ་ཆགས་འདུག་ཟེར་ན་ད་གྲོང་ཚོ་དེ། དེའི་སྐོར་ལ་ཞུ་བ་ཡིན་ད་ལོ་རྒྱུས་ཐོག་ནས་རྙོག་དྲ་ཡོད་པ་ཅིག་ངས་འདིར་འགྲེལ་བཤད་རྒྱག་པ་ཡིན། ལགས་སེ་བསོད་ནམས་ལགས་ཀྱིས་ད་གོང་དུ་ལོ་རྒྱུས་ཐོག་ནས་ངོ་སྤྲོད་ལྷུག་པོ་ཅིག་གནང་སོང། དེ་ནས། དེ་རིང་གི་གསར་འགྱུར་དེ་ལ་ད་ཁ་སྣོན་ག་རེ་འདུག་ཟེར་ན་ད་དེང་སང། གྷ་ཛ་ནང་ལོགས་ལ་ད་མི། ས་ཡ་མང་པོ་ལ་ད་བཀྲེས་སྐོམ་ཀྱི་སྡུག་བསྔལ་མྱོང་གི་ཡོད་རེད་དེ་ནང་ལོགས་ལ་ད། གྷ་ཛ་ནང་གི་འཕྲོད་བསྟེན་ལྷན་ཁང་གིས་ཟེར་ན་ད་ལྟ་བར་དུ་ད་ཕྲུ་གུ། མ་མཐའ་ཡང་བཅུ་ཙམ་ཅིག་ད་ལྟོགས་ཤི་ཐེབས་འདུག་ཟེར་ནས་དེ་འདྲ་ཟེར་གྱི་འདུག་དེ་ཡིན་དུས་ད་ཨ་མི་རི་ཁ་གིས་ད་མཁའ་ཐོག་ནས་ད། རོགས་སྐྱོར་གྱི་དངོས་ཟོག་དེ་ཚོ་གཡུག་ཡ་གི་འགོ་བཙུགས་ཡོད་རེད་དེ་ལ་ཨི་ཟི་རེལ་གྱི་རྒྱབ་སྐྱོར་ཡོད་རེད་ལ་ད་ལྟ་ཡང་གཅིག་ཇོར་དན་དང་ཨེ་ཇིབ་རྒྱལ་ཁབ་དེ་ཚོས་ཀྱིས་ཡང་ད་ལྟ་གྷ་ཛ་ནང་ལོགས་ལ་རོགས་སྐྱོར་གྱི་དངོས་ཟོག་དེ་ཚོ་གཡུག་གི་ཡོད་ཟེར་ནས་དེ་འདྲ་གསུང་གི་འདུག། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨུ་རུ་སུའི་སྲིད་འཛིན་ཕུའུ་ཏིན་གྱིས་ཆབ་སྲིད་ཐོག་གི་ཁ་གཏད་ཆེ་ཤོས་དང་འགྲོ་བ་མིའི་ཐོབ་ཐང་རྩོད་གླེང་བྱེད་མཁན་ཨ་ལེག་སེ་ནཱ་ཝལ་ནིའི་དམ་པ་དུར་ས་ལ་སླར་ཡང་ཨུ་རུ་སུའི་མི་མང་བརྒྱ་ཕྲག་མང་པོ་ཡི་མྱ་ངན་གུས་འདུད་ཞུ་སར་ཕྱིན་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་ཕུན་ཚོགས་ཚེ་རིང་ལགས་ནས་ཕྱོགས་སྒྲིག་གི་སྙན་སྒྲོན་ཞུས་གནང་གི་རེད། ཨུ་རུ་སུའི་ཉེན་རྟོག་པ་ཚོས་འཛིན་བཟུང་བཙོན་འཇུག་བྱེད་སྲིད་པའི་ཉེན་ཁར་འཇིགས་སྣང་མི་བྱེད་མཁན་མི་མང་བརྒྱ་ཕྲག་མང་པོས་ཁེ་ས་ཉིན་གཉིས་པར་ཡང་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ཐེར་འདོན་གནང་སྟེ་ཡུལ་གྱི་ནང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་གནང་མཁན་ཕྱོགས་འགལ་ཚོགས་པའི་འགོ་ཁྲིད Alexei Navalny ཡི་དུར་ས་དེར་ཕྱིན་ཏེ་དམ་པ་དེ་ཉིད་ལ་མྱ་ངན་གུས་འདུད་ཞུས་ཡོད་པའི་གནས་ཚུལ་ཐོན་བཞག་འདས་པའི་ལོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རིང་ལ་ཨུ་རུ་སུའི་སྲིད་འཛིན Vladimir Putin ལ་སྐྱོན་བརྗོད་གནང་ཤོས་གནང་མཁན་སྐུ་ཞབས Navalny ཡིས་ཕྱོགས་མཐར་ལྷུང་པའི་ལས་འགུལ་གནང་ཡོད་པའི་ཉེས་མིང་གི་འོག་ལ་ཁོང་ལོ་བཅུ་དགུ་བཙོན་འཇུག་དོ་དམ་གྱི་འོག་ལ་བཞུགས་བཞིན་པའི་སྐབས་ཉེ་དུས་ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་གི་ཉིན་ཨུ་རུ་སུའི་བྱང་མཐའི་མཐའ་འཁོབ་ཀྱི་ཉེས་ཆད་ཀྱི་བཙོན་ཁང་ཞིག་ཏུ་ཁོང་འདས་གྲོངས་སུ་གྱུར་ཡོད་པ་རེད། རྒྱལ་སྤྱིའི་གསར་འགྱུར་ལས་ཁང་གི་གསར་འགོད་པ་ཚོས་མྱ་ངན་གྱིས་གནོན་པའི་མི་མང་བརྒྱ་ཕྲག་མང་པོ་ཁེ་ས་གཟའ་སྤེན་པའི་ཉིན་སྐུ་ཞབས་ན་ཝལ་ནི་དམ་པ་དེ་ཉིད་ཀྱི་དུར་ས་ཡོད་ས་རྒྱལ་ས་མོ་སི་ཀོའི་ལྷོ་ཕྱོགས་ཀྱི་དུར་ཁྲོད་སྦོ་རི་སོ་ཝོའི་ཕྱི་རོལ་དུ་རུ་བསྒྲིགས་ཏེ་བསྡད་ཡོད་པ་མཐོང་རྒྱུ་བྱུང་ཡོད་པ་དང། ཁེ་ཉིན་གཟའ་པ་སངས་ཀྱི་ཉིན་སྐུ་ཕུང་སྦ་འཇོག་བྱས་པའི་མཛད་སྒོའི་ནང་ལ་མཉམ་ཞུགས་བྱེད་མཁན་ཚོ་གཞུང་གིས་འཛིན་བཟུང་བྱ་རྒྱུའི་ཉེན་བརྡ་བཏང་ཡོད་མིན་ལ་མ་ལྟོས་པར་མི་མང་སྟོང་ཕྲག་མང་པོ་ཕུང་མཆོད་ཀྱི་མཛད་སྒོའི་ནང་ལ་མཉམ་ཞུགས་བྱས་ཡོད་རེད། ཁེ་ས་མྱ་ངན་གུས་འདུད་ཞུ་བར་ཡོང་མཁན་མི་མང་དེ་ཚོའི་གྲས་ནས་སྲུང་སྐྱོབ་གི་ཆེད་དུ

གནས་ཚུལ་དེ་ཚོ་ངས་གྲོགས་མོ་དང་ཕ་མ་ཚོར་ཤོད་ཀྱི་ཡོད། ང་རང་བདེན་པར་རྒྱབ་སྐྱོར་བྱེད་མཁན་མི་ཞིག་ཡིན་པས་ཁོང་གིས་ཐེར་འདོན་གནང་བའི་དྲང་བདེན་གྱི་གནས་ཚུལ་དེ་ཚོར་ངས་མོས་མཐུན་རྒྱབ་སྐྱོར་ཞུ་གི་ཡོད་བཤད་འདུག་ས་གནས་ཀྱི་དཔོན་རིགས་ཚོས་གནམ་ཐང་དུ་སྲུང་སྐྱོབ་ཀྱི་ཞིབ་འཇུག་གི་ཆེད་དུ་མི་མང་ཚོར་རུ་སྒྲིག་བྱེད་དུ་འཇུག་རྒྱུར་སྐུལ་མ་གཏོང་གི་ཡོད་པ་ནང་བཞིན་དུར་ཁྲོད་དེར་ཡང་མི་མང་ཚོར་རུ་སྒྲིག་བྱེད་དུ་འཇུག་རྒྱུར།

ཁོང་ཨུ་རུ་སུའི་བྱང་མཐའི་ཉེས་ཆད་ཀྱི་བཙོན་ཁང་གི་ར་སྐོར་གྱི་ནང་ལ་འཆམ་འཆམ་གནང་སྟེ་ཕྱིར་ཕེབས་པའི་རྗེས་དྲན་མེད་དུ་བརྒྱལ་ནས་འདས་གྲོངས་སུ་གྱུར་སོང་ཅེས་བཤད་ཡོད་འདུག་ཡིན་ན་ཡང་སྐུ་ཞབས་ནཱ་ཝཱལ་ནི་ཡི་ཕྱག་སྦྲེལ་དང་ད་ག་ནང་བཞིན་ཁོང་ལ་རྒྱབ་སྐྱོར་ཞུ་མཁན་ཚོས་ཨུ་རུ་སུའི་དཔོན་རིགས་ཚོས་ཁོང་བཀྲོངས་དགོས་པའི་བཀའ་བཀོད་བཏང་ཡོད་ལུགས་དང། ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་ཚོས་སྐུ་ཞབས་ནཱ་ཝཱལ་ནི་འདས་གྲོངས་སུ་གྱུར་བའི་ལས་ཁག་སྲིད་འཛིན་ཕུ་ཀྲིན་ལ་ཡོད་པའི་སྐྱོན་བརྗོད་ཞུ་གི་ཡོད་རེད། དེ་ལྟར་ཨ་མི་རི་ཀ་དང་ཡུ་རོབ་ཡུལ་ཁག་ཚོས་ཨུ་རུ་སུའི་བྱ་སྤྱོད་ལས་འགུལ་དེར་ཉེས་ཆད་གཏང་རྒྱུར་ཡུལ་དེའི་ཐོག་ལ་དམ་དྲག་བཀག་སྡོམ་འཕར་མར་བཙན་འགེལ་བྱས་ཡོད་པ་རེད། རྒྱལ་སྤྱིའི་གསར་འགོད་པ་ཚོས་ཁེ་ས་རྒྱལ་ས་མོ་སི་ཀོའི་ལྷོ་ཕྱོགས་ཀྱི་མོ་སི་ཀོ་ཆུ་ཁར་ཡོད་པའི་ན་ཝལ་ནི་དུར་ཁྲོད་དེར་ཉེན་རྟོག་སྐོར་སྲུང་པ་ཚོས་ཁེ་ས་གཟའ་སྤེན་པའི་ཉིན་བྱ་ར་ནན་པོ་བྱས་པ་དང་མྱ་ངན་གུས་འདུད་ཞུ་བར་ཡོང་མཁན་མི་ཚང་མའི་འདྲ་པར་བརྒྱབ་སྟེ་དམ་དྲག་ཆེན་པོ་བྱས་ཡོད་པའི་གནས་ཚུལ་ཐོན་ཤག་གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚུན་ཡིན། ཨ་མི་རི་ཀའི་རྒྱལ་ས Washington ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཨུ་རུ་སུས་ཡུ་ཀུ་རེན་གྱི་ས་གནས་གང་སར་མེ་ཤུགས་འཕུར་མདེལ་དང་མི་མེད་གནམ་གྲུ་སོགས་བེད་སྤྱོད་བྱས་ཏེ་གཏོར་རྒོལ་བྱས་པའི་རྗེས་ས་གནས་མི་མང་ལ་སྲོག་སྐྱོན་དང་རྨས་སྐྱོན་བྱུང་ཡོད་དུས་ཡུ་ཀུ་རེན་གྱི་མཐུན་ཕྱོགས་རྒྱལ་ཁབ་ཚོས་ཡུལ་དེར་མེ་ཤུགས་འཕུར་མདེལ་འགོག་སྲུང་མ་ལག་མཁོ་སྤྲོད་བྱ་དགོས་ཀྱི་འདུག་ཅེས་སྲིད་འཛིན Volodymyr Zelenskyy ཡིས་རེས་གཟའ་སྤེན་པ་ཉིན་དགོས་འདུན་བཏོན་འདུག་པའི་སྐོར་རིན་གཟིགས་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། ཨུ་རུ་སུས་ཡུཀ་རེན་གྱི་ས་གནས་གང་ས་ལ་མེ་ཤུགས་འཕུར་མདེལ་དང་མི་མེད་གནམ་གྲུའི་གཏོར་རྒོལ་བྱས་ཏེ་ཉུང་མཐར་ཡུཀ་རེན་གྱི་མི་སྣ་བརྒྱད་ཙམ་ལ་སྲོག་སྐྱོན་བཏང་བའི་རྗེས་སུ་ཡུཀ་རེན་གྱི་སྲིད་འཛིན་བྷ་ལོད་མེ་ཛེ་ལན་སི་ཀི་གིས་རེས་གཟའ་སྤེན་པའི་ཉིན་བཤད་དོན་ལ། ཡུཀ་རེན་གྱི་མཐུན་གྲོགས་རྒྱལ་ཁབ་ཚོས་ཡུཀ་རེན་ལ་མེ་ཤུགས་འཕུར་མདེལ་འགོག་སྲུང་མ་ལག་མཁོ་སྤྲོད་བྱ་དགོས་པ་ནན་བརྗོད་བྱས་ཡོད་པ་རེད། དེ་ཡང་རེས་གཟའ་པ་སངས་ཀྱི་མཚན་དཀྱིལ་ལ་ཡུཀ་རེན་གྱི་ལྷོ་ཕྱོགས་མཚོ་ཁའི་གྲོང་ཁྱེར་ཨོ་དེ་ས་ལ་ཨུ་རུ་སུས་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ཕྲུ་གུ་བྱིས་པ་གཅིག་ཐེ་བའི་ཁྱོན་མི་སྣ་ལྔ་ལ་སྲོག་སྐྱོན་བྱུང་ཡོད་པ་དང། དེ་བཞིན་ཡུལ་དེའི་གྲོང་ཁྱེར་ཁར་ཀིབ་དང་ཁར་སོན་དེ་ག་ནང་བཞིན་ཛ་བྷོ་རི་ཡ་སོགས་ལ་ཡང་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ཉུང་མཐར་མི་སྣ་གསུམ་ལ་སྲོག་སྐྱོན་བྱུང་ཡོད་པ་ཡུཀ་རེན་གྱི་དཔོན་རིགས་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། སྲིད་འཛིན་ཛེ་ལན་སི་ཀི་གིས་སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་འགོད་བྱས་ཡོད། ཨུ་རུ་སུས་ཡུཀ་རེན་གྱི་ཞི་བའི་མི་མང་ལ་མུ་མཐུད་ནས་དམིགས་བཀར་བྱས་ཏེ་གཏོར་རྒོལ་བྱེད་ཀྱི་འདུག་ང་ཚོའི་མཐུན་གྲོགས་ཚོའི་ས་ནས་ང་ཚོ་ལ་ཨུ་རུ་སུའི་གོ་མཚོན་དེ་རིགས་བཀག་སྡོམ་བྱ་རྒྱུའི་འགོག་སྲུང་མ་ལག་དགོས་ཀྱི་འདུག། ཨུ་རུ་སུས་གཏོར་རྒོལ་བྱེད་བཞིན་པ་ཁག་ནས་ང་ཚོའི་མི་དམངས་ཚོ་སྲུང་སྐྱོབ་བྱ་རྒྱུའི་ཆེད་དུ་ང་ཚོ་ལ་འགོག་སྲུང་མ་ལག་གང་མང་དགོས་ཀྱི་འདུག་ཅེས་ཁོང་གིས་དགོས་འདུན་བཏོན་ཡོད་པ་རེད། དེ་ཡང་ཨ་མི་རི་ཀས་ཡུཀ་རེན་ལ་ཨ་སྒོར་ཐེར་འབུམ་དྲུག་ཅུ་ཙམ་གྱི་རོགས་རམ་བྱ་རྒྱུའི་ཁྲིམས་འཆར་དེ་ཨ་མི་རི་ཀའི་གྲོས་ཚོགས་ནང་ལ་འགག་ནས་ལྷག་ཡོད་པ་དང་འབྲེལ། ཡུཀ་རེན་གྱིས་ཨུ་རུ་སུའི་དམག་འཐབ་ལས་འགུལ་ལ་མུ་མཐུད་ནས་གདོང་ལེན་བྱེད་ཐབས་བྱེད་ཀྱི་ཡོད་པ་རེད། ཡུཀ་རེན་གྱི་ནང་སྲིད་བློན་ཆེན་ཨི་གོ་ཀླིམ་ཀོ་ཡིས་རེས་གཟའ་པ་སངས་ཉིན་ཏེ་ལེ་ཀི་རམ་སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་འགོད་བྱས་ཡོད། ཨུ་རུ་སུའི་འཇིགས་སྐུལ་བ་ཚོས་གྲོང་ཁྱེར་ཨོ་དེ་ས་ལ་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ས་གནས་ཀྱི་ཁང་བརྩེགས་དགུ་ཅན་ཞིག་ལ་གཏོར་རྒོལ་བཏང་ཡོད་པ་དང། སྐབས་དེར་ཕྲུ་གུ་བྱིས་པ་གཅིག་ཐེ་བའི་ཁྱོན་ཞི་བའི་མི་སྣ་ལྔ་ལ་སྲོག་སྐྱོན་བྱུང་ཡོད་པ་དང་དེ་ག་ནང་བཞིན་མི་སྣ་གཞན་བརྒྱད་ལ་རྨས་སྐྱོན་བྱུང་ཡོད་པ་འགྲེལ་བརྗོད་བྱས་འདུག་ཡང་ཨོ་དེ་ས་ཞིང་ཆེན་གྱི་སྲིད་སྐྱོང་ཨོ་ལེ་ཀི་པར་གྱིས་ས་གནས་ཀྱི་བརྙན་འཕྲིན་ལས་ཁང་ཞིག་ལ་འགྲེལ་བརྗོད་བྱས་དོན་ལ། སྲོག་སྐྱོན་བྱུང་བའི་ཕྲུ་གུ་དེ་ལོ་ན་གཉིས་བྱས་པའི་བྱིས་པ་ཞིག་ཡིན་པ་འགྲེལ་བརྗོད་བྱས་ཡོད་པ་དང་དེ་ག་ནང་བཞིན་ས་གནས་ཀྱི་ཉེན་སྐྱོབ་མི་སྣས་ཁང་པ་ཞིག་རོའི་ས་རོ་རྡོ་རོའི་འོག་ནས་གནོད་སྐྱོན་བྱུང་བའི་མི་སྣའི་ཕུང་པོ་འཚོལ་ཐབས་བྱེད་ཀྱི་ཡོད་པ་ཡང་འགྲེལ་བརྗོད་བྱས་འདུག་དེ་ག་ནང་བཞིན་ཡུལ་དེའི་བྱང་ཤར་ཁར་ཀིབ་ས་གནས་ལ་ལོ་ན་བདུན་ཅུ་དོན་དྲུག་བྱས་པའི་མི་སྣ་ཞིག་ལ་སྲོག་སྐྱོན་བྱུང་ཡོད་པ་ས་གནས་ཀྱི་སྲིད་སྐྱོང་ཨོ་ལིག་སེན་པོག་གིས་འགྲེལ་བརྗོད་བྱས་འདུག་ཡང་ཡུཀ་རེན་གྱི་ཁར་སོན་དང་ཛཱ་པོ་རི་ཞཱ་ཁུལ་ལ་ཨུ་རུ་སུའི་དམག་མིས་ཕར་རྒོལ་བྱས་ཏེ་སླར་ཡང་མི་སྣ་གཉིས་ལ་སྲོག་སྐྱོན་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཡུཀ་རེན་གྱི་མཁའ་དམག་དཔུང་སྡེ་གིས་བཤད་དོན་ལ་ཨུ་རུ་སུས་ཡུཀ་རེན་ལ་ཨི་རན་གྱིས་བཟོ་སྐྲུན་བྱས་པའི་མི་མེད་གནམ་གྲུ་ཤ་ཡི་རྟགས་ཅན་བཅུ་བདུན་ཙམ་འཕེན་གཏོང་བྱས་ཡོད་མ་ཟད་མེ་ཤུགས་འཕུར་མདེལ་གསུམ་བེད་སྤྱོད་བྱས་ཏེ་གཏོར་རྒོལ་བྱེད་ཐབས་བྱས་ཡོད་པ་འགྲེལ་བརྗོད་བྱས་འདུག་དེ་ཚོའི་ཁོངས་ནས་ཡུཀ་རེན་གྱིས་ཨུ་རུ་སུའི་མི་མེད་གནམ་གྲུ་བཅུ་བཞི་ཙམ་འགོག་སྲུང་ཐུབ་ཡོད་པའི་གནས་ཚུལ་ཡང་ཐོན་འདུག་དེ་བཞིན་རེས་གཟའ་པ་སངས་ཀྱི་མཚན་དཀྱིལ་ལ་ཡུཀ་རེན་གྱིས་ཨུ་རུ་སུའི་གྲོང་ཁྱེར་སན་པི་ཊར་སི་བྷག་ལ་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ས་གནས་ཀྱི་ཁང་བརྩེགས་ཤིག་ལ་གནོད་སྐྱོན་བྱུང་ཡོད་པ་རེད། ཨུ་རུ་སུའི་ནང་གི་སྤྱི་ཚོགས་བརྒྱུད་ལམ་ཁག་གི་ནང་ལ་བརྙན་ཐུང་ཞིག་ཁྱབ་བརྡལ་འགྲོ་བཞིན་པའི་ནང་ལ་མི་མེད་གནམ་གྲུ་ཞིག་ཁང་བརྩེགས་ཤིག་གི་སྒང་ལ་ལྷུང་ཡོད་པ་དང་དེའི་རྗེས་སུ་འབར་གས་ཀྱི་གཏོར་རྒོལ་ཆེན་པོ་ཞིག་བྱུང་ཡོད་པ་མཐོང་རྒྱུ་ཡོད་པ་རེད། ཡུཀ་རེན་གྱི་གསར་འགྱུར་ལས་ཁང་ཚོས་གནས་ཚུལ་སྤེལ་བ་ལ་གཞིགས་ན་ཡུཀ་རེན་གྱིས་ཨུ་རུ་སུའི་རྡོ་སྣུམ་གསོག་འཇོག་ཁང་ཞིག་ལ་དམིགས་འབེན་བྱས་པའི་མི་མེད་གནམ་གྲུ་དེ་ཨུ་རུ་སུའི་འགོག་སྲུང་མ་ལག་གིས་མཁའ་དབྱིངས་ལ་གཏོར་རྒོལ་བྱས་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། འདས་པའི་ཟླ་བ་མང་པོའི་རིང་ཡུཀ་རེན་གྱིས་ཨུ་རུ་སུའི་རྡོ་སྣུམ་གྱི་མཐུན་རྐྱེན་ཁག་ལ་དམིགས་བཀར་བྱས་ཏེ་གཏོར་རྒོལ་ཡང་ཡང་བྱེད་ཐབས་བྱས་ཡོད་པ་རེད། ཨུ་རུ་སུས་ཡུཀ་རེན་གྱི་གློག་གི་མཐུན་རྐྱེན་ལ་དམིགས་བཀར་བྱེད་བཞིན་པ་དེ་ལ་དགྲ་ལན་སློག་ཆེད་ཡུལ་དེའི་རྡོ་སྣུམ་གྱི་ཐོན་ཁུངས་ཁག་ལ་དམིགས་འབེན་བྱེད་བཞིན་ཡོད་པ་ཡུཀ་རེན་གྱིས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ག་ནང་བཞིན་ཨུ་རུ་སུ་གཞུང་གི་བཤད་དོན་ལ་ཡུཀ་རེན་གྱིས་ཡུལ་དེའི Bryansk མངའ་ཁུལ་ལ་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ཡུལ་དེའི་དཔོན་རིགས་ཤིག་ལ་རྨས་སྐྱོན་བྱུང་ཡོད་པ་ངོས་ལེན་བྱས་ཡོད་པ་དང། གཟའ་འཁོར་སྔོན་མ་ཨུ་རུ་སུས་ཡུཀ་རེན་གྱི་ས་གནས་ཨ་ཀྲིབ་ཁ་བཙན་བཟུང་བྱས་པའི་རྗེས་སུ་ཉེ་འདབས་ཀྱི་གྲོང་ཁྱེར་ཆུང་བ་ཁ་ཤས་ཡང་བཙན་བཟུང་བྱས་ཐུབ་ཡོད་པ་རེད། རེས་གཟའ་པ་སངས་ཉིན་ཡུཀ་རེན་གྱི་དམག་དོན་བཀོད་འདོམས་པ་གསར་པ་ཨོ་ལེག་ཙན་ཏྲ་སར་གྱིས་ཡུལ་དེའི་དམག་ས་ལ་བསྐྱོད་པའི་སྐབས་སུ་གསུངས་དོན་བྱས་ན། ད་ལྟའི་ཆར་ལ་དམག་སའི་གནས་སྟངས་ཧ་ཅང་དཀའ་ཚེགས་ཆེན་པོའི་སྒང་ལ་གནས་ཡོད་པར་ངོས་ལེན་བྱས་ཡོད་པ་དང་འབྲེལ་ས་གནས་ཀྱི་གནས་སྟངས་ཁག་སྟངས་འཛིན་འོག་ལ་གནས་ཡོད་པ་ཡང་འགྲེལ་བརྗོད་བྱས་འདུག། དེའི་བར་ན་འཇར་མ་ནི་གྱི་དམག་དོན་དཔོན་རིགས་ཚོས་ད་ལྟའི་ཆར་ཨུ་རུ་སུའི་བཙན་བཟུང་འོག་ལ་ཡོད་པའི་ཁི་རི་མེའི་ས་གནས་ལ་མེ་ཤུགས་འཕུར་མདེལ་གྱིས་གཏོར་རྒོལ་བྱ་རྒྱུ་སོགས་ཀྱི་སྐོར་ལ་ནང་མོལ་བྱེད་པའི་སྐད་ཆ་ཞིག་ཕྱིར་གྱར་བྱུང་བར་ཨུ་རུ་སུ་གཞུང་གིས་ཁོང་ཁྲོ་ཆེན་པོ་བྱེད་ཀྱི་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་འཇར་མ་ནི་གྱི་སྲིད་བློན་ཨོ་ལབ་ཤོལ་ཚ་གིས་བཤད་དོན་ལ་འཇར་མ་ནི་གཞུང་གིས་གནས་ཚུལ་ཕྱིར་གྱར་བྱུང་བའི་ཐད་ལ་ཞིབ་འཇུག་མཐིལ་ཕྱིན་པ་བྱེད་ཀྱི་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་འཇར་མ་ནི་གྱི་མཐོ་རིམ་དམག་དོན་དཔོན་རིགས་ཁག་གིས་ཡུཀ་རེན་ལ Taurus རྟགས་ཅན་གྱི་མེ་ཤུགས་འཕུར་མདེལ་མཁོ་སྤྲོད་བྱེད་ཕྱོགས་དང་ཁི་རི་མེ་དང་ཨུ་རུ་སུ་སྐམ་སའི་བར་གྱི་ཟམ་ཆེན Kerch Bridge ཞེས་པ་དེ་ལ་དམིགས་འབེན་བྱས་ཏེ་གཏོར་རྒོལ་བྱ་རྒྱུ་སོགས་ཀྱི་སྐོར་ལ་ནང་མོལ་བྱས་པའི་སྐད་ཆ་ཞིག་ཕྱིར་གྱར་བྱུང་ཡོད་པ་རེད། སྲིད་བློན་ཤོལས་ཀྱིས་གསུངས་དོན་ལ་གནད་དོན་འདི་ནི་ཧ་ཅང་ཚབས་ཆེན་པོ་ཞིག་ཡིན་དུས་ང་ཚོས་གནས་ཚུལ་འདི་ལ་ཞིབ་འཇུག་མཐིལ་ཕྱིན་པ་དང་ཧ་ཅང་མགྱོགས་པོ་བྱེད་ཀྱི་ཡིན་ཞེས་རེས་གཟའ་སྤེན་པའི་ཉིན་ཁོང་གིས་བཤད་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན། འདི་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་ཡོད་པའི་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་གར་དབུས་འོས་བསྡུ་ལྷན་ཁང་གིས་རྒྱ་གར་གྱི་གཞུང་འཛིན་སྲིད་དོན་ཚོགས་པ། BJP། འམ་རྒྱ་གར་མི་དམངས་ཚོགས་པའི་རྒྱལ་ཡོངས་འོས་བསྡུའི་ཐོ་གཞུང་དང་པོ་དེ་ཐག་གཅོད་བྱས་པའི་ཁོངས་སུ་རྒྱ་གར་གྱི་སྲིད་བློན་ལས་ཐོག Narendra Modi མཆོག་དང་ནང་སྲིད་བཀའ་བློན Amit Shah སོགས་ཚུད་ཡོད་པའི་སྐོར་རྒྱལ་སྤྱིའི་གསར་ཁང་ནང་དུ་སྤེལ་བའི་གནས་ཚུལ་དེ་རྡོ་རྗེ་ཐོགས་མེད་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུས་གནང་གི་རེད། Bharatiya Janata ཚོགས་པ། ཡང་ན BJP ཚོགས་པ་གི་རྒྱལ་ཡོངས་གྲོས་ཚོགས་འོག་མ་གི་འོས་མི་བཅས་ཀྱི་ཐོ་གཞུང་དང་པོའི་ནང་སྲིད་བློན Narendra Modi Uttar Pradesh གི་ས་གནས Varanasi ནས་འོས་མི་ལ་ལངས་རྒྱུ་དང་ནང་སྲིད་བློན་པོ Amit Shah Gujarat གི་ས་གནས Gandhinagar ནས་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་གི་འོས་མི་ལ་ལངས་རྒྱུ་ཡིན་པ་རེས་གཟའ་སྤེན་པ་ཉིན BJP ཚོགས་པས་གསལ་བསྒྲགས་བྱས་ཡོད་པའི་ནང། རྒྱ་གར་གྱི་མངའ་སྡེ་བཅུ་དྲུག་དང

ལྡི་ལི་ནས་འོས་མི་ལྔ། ཇམ་མུ་དང་ཀཱཤ་མིར་ནས་འོས་མི་གཉིས་རེ་དང་གོ་ཨ། ཏི་པུ་ར། ཨན་དཱ་མན་ནི་ཀོ་པར་དང་དཱ་མན་དང་དུ་ཨ་བཅས་ནས་འོས་མི་རེ་གཏོང་རྒྱུ་ཐག་བཅད་འགི། བི་ཇེ་པི་གི་ཐོ་གཞུང་ནང་བུད་མེད་ཀྱི་འཐུས་མི་ཉི་ཤུ་རྩ་བརྒྱད་དང་ན་གཞོན་གྱི་འཐུས་མི་བཞི་བཅུ་ཞེ་བདུན་དང་རྗེས་ལུས་ཐེབས་པ་གི་རིགས་ཀྱི་འཐུས་མི

རྒྱལ་ཡོངས་གྲོས་ཚོགས་འོག་མ་གི་འཐུས་མི་གི་ཡིན་མི་ཚེ་སྐོར་ཐག་སྔ་ས་ནས་བཅད་རྒྱུ་གི་ཐབས་ཇུས་འཛིན་བཞིན་ཡོད་རེད། ཐབས་ཇུས་དེ་གི་འབྲས་བུ་མི་ཡོང་བ་བདེ་སྐྱིད་པའི་ཚོགས་པ་གི་འགོ་ཁྲིད་ཚོས་གི་བཤད་བཞིན་ཡོད་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཐའེ་ཝན་གྱི TSMC ཟེར་བའི་ཁེ་ལས་ཀྱི་སྤྱི་ཁྱབ། ལིའུ་དཱ་ཡིན་གྱིས་ཟླ་བ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་ཉི་ཧོང་གི་སྲིད་བློན་ཧྥུ་མིའོ་ཁི་ཤི་དཱ་ལ་རིང་མིན་ཉི་ཧོང་གཞུང་དང་མཉམ་ལས་གནང་སྟེ་ཉི་ཧོང་གི་ཁྱིའུ་ཤུ་གླིང་ཕྲན་ཐོག་གློག་འདྲེན་ཕྱེད་གཟུགས་མཁོ་འདོན་བྱེད་རྒྱུའི་བཟོ་གྲྭ་རྒྱག་རྒྱུ་ཡིན་པ་གསལ་སྟོན་ཞུས་པའི་སྐོར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་པའི་གནས་ཚུལ་རྣམས་བདེ་ཆེན་རྒྱ་མཚོ་ལགས་ཀྱིས་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གི་རེད། མཁས་དབང་ནས་གསལ་སྟོན་བྱས་དོན་གློག་འདྲེན་ཕྱེད་གཟུགས་ནི་ཐེ་ཝན་དང་ཉི་ཧོང་དབར་བློ་མཐུན་གྱི་དཔལ་འབྱོར་གྱི་ཀ་བ་ལྟ་བུ་ཞིག་ཡིན་པ་དང་ཐེ་ཝན་གྱི

TSMC ཁེ་ལས་གསར་གཏོད་བྱེད་མཁན་ཀྲང་ཀྲུང་མོ་ཡིས་ཉི་ཧོང་ལ་བཟོ་གྲྭ་གསར་པ་བཙུགས་རྒྱུ་དེ་ནི་ཉི་ཧོང་གིས་འཛམ་གླིང་ཐོག་གློག་འདྲེན་ཕྱེད་གཟུགས་མཁོ་འདོན་བྱེད་རྒྱུ་འཕར་སྣོན་བྱེད་རྒྱུ་དེ་གསོན་ཉམས་རང་བཞིན་ཞིག་ཡོང་གི་རེད་ཞེས་དང། ཡང་ཁོང་ནས་དེས་ཉི་ཧོང་གི་གློག་འདྲེན་ཕྱེད་གཟུགས་བཟོ་སྐྲུན་བསྐྱར་གསོ་འགོ་འཛུགས་བྱེད་རྒྱུ་རེད་ཞེས་འགྲེལ་བརྗོད་གནང་ཡོད་པ་རེད་ཐེ་ཝན་ཏན་ཅང་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཚའེ་ཞི་ཞང་གིས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་གསུངས་དོན་དེ་ནི་ཐའེ་ཝན་དང་ཉི་ཧོང་གི་ཐུན་མོང་དཔལ་འབྱོར་བདེ་འཇགས་ཀྱི་འགོ་ཚུགས་གསར་པ་ཞིག་ཡིན་པ་དང་དེ་ཡང་འཛམ་གླིང་ཡོངས་ནང་མཁོ་འདོན་བྱེད་ཡའི་གསོན་ཉམས་ལྡན་པའི་རང་བཞིན་དང་སྔར་ལས་ལྷག་པའི་གོང་འཕེལ་མདུན་སྐྱོད་ཀྱི་སེམས་ཤུགས་ལ་ཤུགས་སྣོན་ཐེབས་ནས་རྒྱ་ནག་གི་དཔལ་འབྱོར་གྱི་གནོན་ཤུགས་ནས་ཁ་བྲལ་ཐུབ་རྒྱུ་ཡིན་པ་ཁོང་ནས་གསལ་སྟོན་གནང་ཡོད་པ་རེད་ཉི་ཧོང་གི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ཟུར་པ་ནོ་བུ་ཡུ་གི་ཧྥུ་ཀུ་ཤི་མ་ཡིས་ཐེ་ཝན་གྱི TSMC ཁེ་ལས་དེ་རྒྱ་ནག་མིན་པའི་ཉི་ཧོང་དང་ཐེ་ཝན། ལྷོ་ཀོ་རི་ཡ། ཨ་མི་རི་ཀ་སོགས་ནུབ་ཕྱོགས་ཀྱི་དམངས་གཙོའི་རྒྱལ་ཁབ་ནང་རྩ་འཛུགས་བྱེད་རྒྱུ་དེས་རྒྱལ་སྤྱིའི་ཆབ་སྲིད་དང་དཔལ་འབྱོར་ཁ་གྱེས་དེར་ཤུགས་རྐྱེན་ཐེབས་རྒྱུ་ཡིན་པ་ཁོང་ནས་ངོས་འཛིན་གནང་གི་ཡོད་པ་རེད། ཐེ་ཝན་ཏན་ཅང་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཚའེ་ཞི་ཞང་གིས་གསལ་སྟོན་གནང་དོན། དེང་རབས་ཀྱི་དམག་འཁྲུག་དེ་གོ་མཚོན་ཁོ་ན་བེད་སྤྱོད་བྱེད་ཡ་ཞིག་མ་ཡིན་པར་ཐེ་ཝན་དང་ཉི་ཧོང་གི་གློག་འདྲེན་ཕྱེད་གཟུགས་མནའ་འབྲེལ་དེ་ནི་རྒྱ་ནག་གི་གནོན་ཤུགས་འོག་གི་དཔལ་འབྱོར་བདེ་འཇགས་ཀྱི་འཕྲུལ་ཆས་ཤིག་རེད་ཞེས་འགྲེལ་བརྗོད་གནང་བཞག

ཐའེ་ཝན་ཉི་ཧོང་ཞིབ་འཇུག་ཁང་གི་འགན་འཛིན་ལི་ཧྲི་ཧུའེ་ཡིས་རྒྱ་ནག་གིས་རིམ་བཞིན་ས་གཞི་ཧྲིལ་པོའི་ནང་མཁོ་འདོན་བྱས་པ་དེ་གཙོ་བོའི་གནས་བབ་བཟུང་ཡོད་པ་དང་གློག་འདྲེན་ཕྱེད་གཟུགས་དེ་ཨ་མི་རི་ཀ་དང་རྒྱ་ནག་དབར་ས་ཁུལ་གྱི་ཆབ་སྲིད་དང་དཔལ་འབྱོར་གྱི་དམག་ས་ཞིག་ཆགས་ཡོད་པ་རེད་ཞེས་འགྲེལ་བརྗོད་གནང་ཡོད་པ་རེད། ཁོང་གིས་ད་དུང་གསུངས་དོན་རྒྱ་ནག་གིས་ཉི་ཧོང་དང་ཐའེ་ཝན་ནས་གློག་འདྲེན་ཕྱེད་གཟུགས་མཉམ་ལས་བྱས་པ་དེར། གནོན་ཤུགས་སྤྲོད་ཀྱི་ཡོད་པ་དང་དེ་ཡང་དོན་དངོས་ཐོག་རྒྱ་ནག་གིས་ཐེ་ཝན་དང་ཉི་ཧོང་ལ་མཁོ་འདོན་བྱེད་རྒྱུའི་རྒྱུ་ཆ་ཁ་ཤས་བཀག་སྡོམ་བྱས་ཟིན་ཡོད་པའི་ཁོང་ནས་འགྲེལ་བརྗོད་གནང་ཡོད་པ་རེད། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གི་དཔལ་འབྱོར་ཉམས་ཆག་ཚབས་ཆེན་འགྲོ་བཞིན་པ་དེ་སླར་གསོ་ཡོང་ཐབས་ཆེད་དུ་ཕྱིའི་རྒྱལ་ཁབ་ཁག་གི་བཟོ་ཚོང་ཁང་ཚོ་ལ་གོ་སྐབས་སྤྲོད་རྒྱུ་ཡིན་ཞེས་བརྗོད་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་བསྟན་འཛིན་ལྷུན་གྲུབ་ལགས་ནས་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གཟའ་པ་སངས་ཉིན་པེ་ཅིན་ནང་ཨ་མི་རི་ཀའི Chamber of Commerce ཚོང་འབྲེལ་ལྷན་ཚོགས་ལ་རྒྱ་ནག་གཞུང་གིས་ལོ་རེའི་གསོལ་སྟོན་ཞིག་བཤམས་ཡོད་པ་དེའི་གཏམ་བཤད་སྐབས། རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེང་གིས། རྒྱ་ནག་གཞུང་གིས་ཨ་མི་རི་ཀའི་ཚོང་དོན་ཁང་དང་དེ་མིན་ཕྱི་རྒྱལ་གྱི་ཚོང་དོན་ཁང་ཚོར་དེ་སྔོན་ལས་གོ་སྐབས་ཤུགས་ཆེ་བ་སྤྲོད་རྒྱུ་ཡིན་ཅེས་ཁས་ལེན་བྱས་འདུག་པ་དང། ཁས་ལེན་དེ་ནི་ད་ལྟ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཚབས་ཆེན་འགྲོ་བཞིན་ཡོད་པ་དེ་སླར་གསོའི་ཆེད་དུ་ཡིན་པ། ཉམས་ཞིབ་པ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་ལུང་དྲངས་ཏེ་འགྲེམས་སྤེལ་བྱེད་ཀྱི་འདུག་དེ་ཡང་འགོ་ཁྲིད་དེས་ད་ལྟ་བར་རྒྱ་ནག་གི་དཔལ་འབྱོར་བྱ་འཕུར་བ་ལྟར་ཡར་རྒྱས་ཕྱིན་ཡོད་པ་དེ་ནི་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་ཚོང་འབྲེལ་གྱི་སྒོ་མོ་ཤུགས་ཆེན་ཕྱེས་ཡོད་པ་དེས་གྲུབ་འབྲས་དེ་ལྟར་ཐོན་པ་ཞིག་རེད་ལ་ད་དུང་ཡང་རྒྱལ་སྤྱིའི་ཚོང་དོན་གྱི་ཁྲིམས་ལུགས་ལ་གཞི་བཞག་པའི་ཐོག་ནས་ཕན་ཚུན་ཁྲོམ་རའི་སྒོ་མོ་སྔོན་ལས་ལྷག་པ་ཕྱེ་རྒྱུའི་གོ་སྐབས་སྤྲོད་རྒྱུ་ཡིན་ཅེས་འགྲེལ་བརྗོད་བྱས་ཡོད་པ་དེར། ཨ་མི་རི་ཀའི་ཚོང་དོན་ལྷན་ཚོགས་ཀྱི་འབྲེལ་ཡོད་མི་སྣས་ད་ལྟ་བར་ཨ་མི་རི་ཀས་རྒྱ་ནག་གི་ཚོང་དོན་གྱི་སྲིད་བྱུས་དེ་དག་ལ་བློ་འཚབ་ཡོད་པར་འགྲེལ་བརྗོད་གནང་ཡོད་པ་དེ་དག་ད་ལྟ་ངོས་ལེན་བྱེད་ཀྱི་ཡོད་པའི་རྣམ་འགྱུར་བསྟན་གྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་འདུག་ཡང་གནས་ཚུལ་ཐོན་པར་གཞིགས་ན། ད་རེས་རྒྱ་ནག་གི་སྲིད་འཛིན་གཞོན་པས་ཨ་མི་རི་ཀ་གཙོ་བོ་བྱས་པའི་ཕྱི་རྒྱལ་ལ་ཚོང་འབྲེལ་གྱི་གོ་སྐབས་སྤྲོད་རྒྱུའི་ཁས་ལེན་བྱས་ཡོད་པ་དེ་ནི་འདི་ག་ཝ་ཤིང་ཊོན་ནང་གནས་གཞི་བྱས་ཡོད་པའི་ཨ་མི་རི་ཀའི་ཚོང་འབྲེལ་ལྷན་ཚོགས་ཀྱི་དབུ་ཁྲིད་གྲས་ཡིན་པ་ལྕམ Suzanne Clark གིས་སྣེ་ཁྲིད་གནང་བའི་ཚོང་དོན་སྐུ་ཚབ་ཚོགས་ཆུང་ཞིག་པེ་ཅིན་ནང་རྒྱ་ནག་གི་སྲིད་བློན་ལི་ཆང་དང་མཇལ་མོལ་གནང་བའི་རྗེས་སུ་གོང་ཞུས་ཀྱི་ཁས་ལེན་དེ་བྱས་པ་ཞིག་ཡིན་པའི་གནས་ཚུལ་ཡང་ཐོན་གྱི་འདུག་དེ་ཡང་རྒྱ་ནག་གི་སྲིད་བློན་དང་ཨ་མི་རི་ཀའི་ཚོང་དོན་ལྷན་ཚོགས་ཀྱི་དབུ་ཁྲིད་སྐུ་ཞབས Sean Stein གཉིས་བར་མཇལ་མོལ་གནང་བའི་རྗེས་སུ་ཁོང་གིས་རྒྱ་ནག་ནས་ང་ཚོ་ཨ་མི་རི་ཀ་དང་ཚོང་འབྲེལ་རྒྱུན་འཛིན་བྱ་རྒྱུར་རེ་ལྟོས་ཆེན་པོ་ཡོད་པའི་རྣམ་འགྱུར་བརྟན་པོ་བསྟན་གྱི་འདུག་ཅེས་གསུངས་ཡོད་པའི་གནས་ཚུལ་ཡང་ཐོན་ཡོད་པ་རེད། འདས་པའི་ལོ་འགའ་ཤས་རིང་རྒྱ་ནག་ནང་ཡོད་པའི་ཨ་མི་རི་ཀའི་ཚོང་དོན་ཁང་ཚོའི་ཐོག་དམ་དྲག་དང་སྟངས་འཛིན་ཤུགས་ཆེ་བྱས་ཡོད་པ་དེ་ནས་ཨ་མི་རི་ཀའི་ཚོང་དོན་ཁང་མང་པོ་ཞིག་ཕྱིར་འཐེན་དང་ལྷག་དོན་དུ་ཨ་སྒོར་ཐེར་འབུམ་མང་པོ་མ་རྩ་བཙུགས་མཁན་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་དང་དེ་མིན་འབྱོར་ལྡན་རྒྱལ་ཁབ་ཁག་ཅིག་གིས་རང་ཉིད་ཀྱི་མ་རྩ་ཕྱིར་འཐེན་བྱས་ཏེ་རྒྱལ་ཁབ་གཞན། རྒྱ་གར་དང། ཝེཏ་ནམ། མེག་སི་ཀོ་སོགས་ལ་ཁ་བསྒྱུར་བྱས་ཡོད་པ་སོགས་ཀྱི་གནད་དོན་མང་པོ་ཞིག་གི་རྐྱེན་པས་རྒྱ་ནག་གི་དཔལ་འབྱོར་ལ་ད་ལྟ་དཀའ་ངལ་ཚབས་ཆེན་འཕྲད་ཀྱི་ཡོད་པ་དེ་སླར་གསོ་ཡོང་རྒྱུར་རྒྱ་ནག་གཞུང་གིས་རེ་ལྟོས་ཧ་ཅང་ཆེན་པོ་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་རེད། འོན་ཀྱང་ཨ་མི་རི་ཀ་དང་རྒྱ་ནག་བར་ཚོང་འབྲེལ་གྱི་དཀའ་ངལ་དེ་དག་སེལ་དགོས་པ་གཅིག་པུ་མིན་པར། གནད་དོན་མང་པོ་ཞིག་གི་ཐོག་ལ་ཡང་ད་དུང་ཡང་གྲོས་མོལ་གྱི་བཀའ་མོལ་གནང་དགོས་པ་ཆགས་ཡོད་པ། དེ་དག་གི་ཐོག་ལ་གྲོས་མོལ་མུ་མཐུད་གནང་དགོས་པ་ཆགས་ཡོད། དེ་ཡང་སྐུ་ཞབས Nicholas Burns ཞུ་བ་ནི་པེ་ཅིན་ན་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་དེ་ཡིན་པ་དང། ཁོང་གིས་རྒྱ་ནག་གཞུང་ནས་ཕྱི་རྒྱལ་གྱི་སོ་པར་ཁ་གཏད་གདོང་ལེན་ཟེར་བའི་ཁྲིམས་ལུགས་གསར་པ་ལག་བསྟར་བྱེད་བཞིན་ཡོད་པ་དེའི་འོག་ཨ་མི་རི་ཀ་དང་ཕྱི་རྒྱལ་གྱི་ཚོང་དོན་ཁང་མང་པོ་ཞིག་གི་ཐོག་དོགས་པ་བྱས་ཏེ། དམ་དྲག་བྱེད་འགོ་ཚུགས་ཡོད་པ་དེ་ནས་ཕྱི་རྒྱལ་གྱི་མ་རྩ་འཛུགས་མཁན་ཨ་མི་རི་ཀ་དང་ལྷོ་ཀོ་རི་ཡ། ཉི་ཧོང་སོགས་ནས་ཕྱིར་འཐེན་བྱེད་འགོ་ཚུགས་ཡོད་པ་དེ་ནི་འདས་པའི་མི་ལོ་བཞི་བཅུ་ལྷག་རིང་བྱུང་མྱོང་མེད་པ་ཞིག་ཡིན་པ་སོགས་ཕྱོགས་གཉིས་བར་ད་དུང་ཡང་གྲོས་མོལ་བྱེད་དགོས་པའི་གནད་དོན་མང་པོ་ཞིག་ལྷག་ཡོད་རེད་ཅེས་ད་རེས་ཉེ་དུས CBS བརྙན་འཕྲིན་ཁང་གི་གསར་འགོད་པས་ཁོང་ལ་དྲི་བ་དྲིས་སྐབས། ཁོང་གིས་ལན་འདེབས་གནང་ཡོད་པ་རེད། འོན་ཀྱང་རྒྱ་ནག་གཞུང་གིས་ཨ་མི་རི་ཀས་རྒྱ་ནག་ཡར་རྒྱས་འགྲོ་བཞིན་ཡོད་པ་དེའི་རྐང་པ་འཐེན་གྱི་འདུག་ཅེས་སྐྱོན་བརྗོད་བྱེད་ཀྱི་ཡོད་པ་དེར་ཨ་མི་རི་ཀའི་སྲིད་གཞུང་གིས་མོས་མཐུན་ནམ་ཡང་གནང་གི་མེད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། ཨ་རིའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། རི་འཛེག་མཁན་གྱི་གད་སྙིགས་ཀྱིས་གནས་རི་ཇོ་མོ་གླང་མ་ཧ་ཅང་བཙོག་པ་བཟོས་ཡོད་པས་ཇོ་མོ་གླང་མ་སོགས་གཙང་མ་བཟོ་དགོས་པ་ཇོ་མོ་གླང་མའི་ཡང་རྩེར་འབྱོར་མཁན་གྲས་ཀྱི་ཀན་ཆ་ཤེས་རབ་ཞེས་པ་ཞིག་གིས་གསུངས་པའི་སྐོར་གྱི་གནས་ཚུལ་ཞིབ་ཕྲ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གི་རེད།
ཛན། Zen Island Zen Port ས་ག་རེ་སྦེ་ཞིག་གན་ས།
ཀན་ཆ་ཤར་པ་ལགས་ནི་ད་ནས་མི་ལོ་བདུན་ཅུ་དོན་གཅིག་ལྷག་གི་གོང་དུ་བོད་མི་རྣམས་ད་ལྟ་ལྟ་བུའི་གཞིས་བྱེས་གཉིས་ལ་ཁ་མ་བྲལ་གྱི་གོང་བོད་ལ་རྒྱ་མིའི་ད་ལྟའི་བཙན་འཛུལ་འདི་མ་བྱུང་གི་སྔོན་ལ། བོད་ཀྱི་དིང་རི་དང་ཤེལ་དཀར་ཁུལ་ལ་ཡོད་པའི་འཛམ་གླིང་འདིའི་སྟེང་གི་གངས་རི་མཐོ་ཤོས་ཇོ་མོ་གླང་མའི་ཡང་རྩེར་འཛེག་ཐུབ་མཁན་འགྲོ་བ་མིའི་ལོ་རྒྱུས་ནང་གི་དང་པོ་ཐོག་མ་ལ་གྲགས་པ་ནེའུ་ཙི་ལན་གྱི་ཡུལ་མི Edmund Hillary དང། ཁོང་ལ་ལམ་སྟོན་གནང་མཁན་མི་རྒྱུད་བོད་པ་བལ་ཡུལ་གྱི་རྒྱལ་འབངས་བསྟན་འཛིན་ནོར་རྒྱས་ལགས་གཉིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་གྱི་ཕྱི་ཟླ་ལྔ་པའི་ཕྱི་ཚེས་ཉི་ཤུ་དགུའི་ཉིན་ཇོ་མོའི་རི་རྩེར་འབྱོར་ཐུབ་པ་ཕྱག་རོགས་ཞུ་མཁན་གྱི་མི་ཟླ་སུམ་ཅུ་སོ་ལྔའི་རུ་ཁག་དེ་ནས་ད་ལྟ་འཚོ་བཞུགས་རྐང་གཅིག་པོ་དེ་ཡིན་པ་དང། སྐབས་དེ་དུས་ཀན་ཆ་ཤར་པ་ལགས་གཞོན་པ་དར་མ་ཞིག་ཡིན་པ་དང་ད་ཆ་ཁོང་ལ་ཨ་ཝ་བཞི་དང། ཨ་ཝ་ལ་ཨ་ཝ་ཁྱོན་ཚ་བོ་ཚ་མོ་བརྒྱད་མ་ཚད་ཨ་ཝའི་ཨ་ཝ་ལ་ཨ་ཝ་བུ་མོ་དགོང་ལོ་གཉིས་མ་ཟིན་ཙམ་ཞིག་དང་བཅས། ཇོ་མོ་གླང་མའི་འདབས་ཀྱི་གྲོང་སྡེ་ནམ་ཆེར་ནང་མི་ལྷན་དུ་མགྲོན་ཁང་ཞིག་ཟིན་བྱས་བཞུགས་ཡོད་པ་རེད་འདུག།

ཇོ་མོ་གླང་མ་ལ་དེ་རིང་སང་རི་འཛེག་བྱེད་མཁན་ཚོས་སྔར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་གྱི་ལོ་དེར་ང་ཚོས་ཇོ་མོའི་ཡང་རྩེར་འཛེག་ཐུབ་པའི་ལམ་ཁ་དྲུས་པའི་ལམ་ཁ་དེ་ག་རང་བེད་སྤྱོད་བཏང་གི་ཡོད་རེད། འདས་པའི་ལོ་བདུན་ཅུ་བདུན་ཅུ་ལྷག་དེའི་ནང་ལ་འགྱུར་ལྡོག་ཞེ་དྲག་ཐེབས་མི་འདུག་ཡིན་ནའི་ཇོ་མོ་གླང་མ་དེང་སང་བཙོག་པོ་ཞེ་དྲག་བཟོས་བཞག་མིས་ཁ་ལག་བཟས་ཚར་བའི་རྗེས་ལ་ཁ་ལག་གི་སྣོད་དང་ཀྲིན་ཀོག་སོགས་པ་གད་སྙིགས་ཇོ་མོའི་སྒང་ལ་གཡུག་གི། གད་སྙིགས་དེ་ཚོ་སུས་སྒྲུག་གི་རེད། རི་འཛེག་མཁན་ཚོས་གད་སྙིགས་ཇོ་མོའི་འཁྱགས་རོམ་གྱི་སེར་ཀ་དང་དོང་དེ་འདྲའི་ནང་ལ་གཡུག་གི། དེ་ཚོ་སྐབས་ཐོག་མིག་ལ་མངོན་གསལ་མེད་ནའི་སྔ་ཕྱི་མ་གཏོགས་གངས་བཞུར་དུས་གད་སྙིགས་དེ་ཚོ་མར་འཁྱེར་ཡོང་གི་རེད། དེ་འདྲས་བྱེད་རྒྱུ་ཡོད་མ་རེད་ཇོ་མོ་གླང་མ་ནི་གནས་རི་རེད་ལྷ་རྣམས་ལ་གུས་ཞབས་ཞུ་གི་རེད་སོགས་གསུངས་ཤག། བོད་བརྒྱུད་ནང་བསྟན་གྱི་གསང་སྔགས་ཀྱི་གཞུང་ནང་ལ་ཇོ་མོ་གླང་མ་ནི་དཔལ་འཁོར་ལོ་བདེ་མཆོག་གི་ཡུལ་ཉི་ཤུ་རྩ་བཞིའི་ནང་ཚན་ཞིག་ལ་བརྩིས་གནང་གི་འདུག་ལ་བོད་ཀྱི་ཡིག་ཆ་རྙིང་པའི་ནང་ལ་ཇོ་མོ་གླང་མའི་མཚན་ལ་མཐོན་མཐིང་རྒྱལ་མོ་ཞུས་ནས་ཆོས་ཕྱོགས་དང་རྒྱལ་རབས་ལོ་རྒྱུས་ཀྱི་ཐད་ནས་གལ་གནད་རྒྱ་ཆེ་ཡོད་པ་རེད་འདུག། ཇོ་མོ་གླང་མ་ལ་དེ་ལྟར་བཙོག་པོ་ཤོར་མ་བཅུག་པའི་ཐབས་ལམ་ཞིག་ཀན་ཆ་ཤར་པ་ལགས་ཀྱིས་སྟོན་གནང་གསལ་ལ། ཇོ་མོ་གླང་མ་ལ་རི་འཛེག་བྱེད་མཁན་གྱི་མི་ཉུང་ལ་བཏང་ན་གངས་རི་ལ་ཡིན་ནའི་ཡག་ཡོད་རེད་བཙོག་པོ་དེ་འདྲས་བཟོ་བཅུག་གི་བསྡད་ན་ཇོ་མོ་གླང་མའི་མཚན་སྙན་གྲགས་ལ་ཡང་གནོད་སྐྱེལ་གི་རེད་གཙང་སྦྲ་བཟོས་ན་གངས་རི་རང་ལ་ཡང་ཡག་ཡོད་རེད་ད་དེང་ཕ་གིར་མི་ཚོགས་མང་པོའི་འཚང་ཁ་འདུག་སོགས་གསུངས་བཞག། Summit མ།
ཇོ་མོ་གླང་མའི་རི་ལྡེབས་ལ་ཟླ་བ་མང་པོ་ཞག་སྡོད་བྱེད་མཁན་གྱི་མིའི་གྲངས་འབོར་མང་ལོས་དང་མི་དེ་དག་གིས་ཇོ་མོ་གླང་མའི་གང་སར་གད་སྙིགས་ཀྱིས་བཙོག་པོ་བཟོས་སྟངས་ལ་བློ་འཚབ་སྟོན་མཁན་བྱུང་ཟིན་པ་དང། ཡིན་ནའི་བལ་པོའི་གཞུང་གིས་རིན་པ་ཞིག་བཞེས་ནས་རི་འཛེགས་པར་བཏང་བའི་ཆ་རྐྱེན་བཙོང་སྲོལ་ཚོ་ཉུང་ལ་གཏོང་རྩིས་ཀྱི་འཆར་གཞི་ད་དུང་ཁ་རྒྱུག་གོ་རྒྱུ་མེད་པ་རེད་འདུག། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་རྐང་རྩེད་སྤོ་ལོ་རུ་ཁག་བརྒྱད་ཀྱི་བར་ལ། ནི་ཇཱ་ལིང་ག་པ་རྒྱ་གར་རྐང་རྩེད་སྤོ་ལོ་མཐའ་མ་གི་འགྲན་བསྡུར་ཁྲོད་དུ་མོན་གོ་འདོད་རྒུ་གླིང་གི་རྐང་རྩེད་སྤོ་ལོ་རུ་ཁག་ལ་རྒྱལ་ཁ་ཐོབ་ཡོད་པའི་སྐོར་རྒྱལ་མཚན་ཆོས་གྲགས་ལགས་ནས་ངོ་སྤྲོད་གནང་གི་རེད།

རྐང་རྩེད་སྤོ་ལོ་ཞེས་པའི་མིང་ཐོག་ནས་ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ནང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་བརྒྱད་དབར་རྩེད་འགྲན་གནང་བ་དང་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་མོན་གོ་འདོད་རྒུ་གླིང་རུ་ཁག་དང་ཧུན་སུར་རབ་རྒྱས་གླིང་རུ་ཁག་དབར་མཐའ་མའི་འགྲན་བསྡུར་གནང་བ་བརྒྱུད་མོན་གོ་འདོད་རྒུ་གླིང་བོད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་ལ་རྩེ་ཕུད་ཀྱི་རྒྱལ་ཁ་ཐོབ་སྟེ་ནི་ཇ་ལིང་ག་པ་དྲན་རྟེན་དངུལ་གྱི་བུམ་པ་དང་བྱ་དགའ་ཧིན་སྒོར་འབུམ་གཅིག་ཐོབ་ཡོད་པ་རེད་དེ་བཞིན་ཨང་གཉིས་པ་ཐོབ་མཁན་ཧུན་སུར་རབ་རྒྱས་གླིང་རུ་ཁག་ལ་ལེགས་སོའི་ཕོར་པ་དང་ཧིན་སྒོར་ཁྲི་ལྔ་ཐོབ་པ་དང། ཨང་གསུམ་པ་ཐོབ་མཁན་སྒོ་བ་རུ་ཁག་ལ་ལེགས་གསོལ་ཕོར་པ་དང་ཧིན་སྒོར་ཁྲི་གཉིས་བཅས་ཀྱི་གཟེངས་བསྟོད་དང་བྱ་དགའ་གནང་ཡོད་པ་རེད། ཐེངས་འདིའི་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་སྦེལ་ཀོབ་གོ་ལ་ཐ་ལའི་རུ་ཁག་དང་ཧུན་སུར་རབ་རྒྱས་གླིང་རུ་ཁག་ཀོ་ལ་ཀལ་དོན་ལྡན་གླིང་ནང་གི་རུ་ཁག་མི་འདྲ་བ་གསུམ་སྦེལ་ཀོབ་བདེ་སྐྱིད་སླར་གསོའི་རུ་ཁག་དེ་བཞིན་མོང་གོ་འདོད་རྒུ་གླིང་རུ་ཁག་སྒོ་བ་རུ་ཁག་བཅས་ཁྱོན་རྒྱ་གར་ལྷོ་ཕྱོགས་ཁུལ་གྱི་རྐང་རྩེད་སྤོ་ལོའི་རུ་ཁག་བརྒྱད་ནས་མཉམ་ཞུགས་གནང་ཡོད་པ་དང་རྩེད་འགྲན་གྱི་དབུ་འབྱེད་མཛད་སྒོར་ཀར་ནཱ་ཊ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དམ་པ་ནི་ཇཱ་ལིང་ག་པ་མཆོག་གི་ཚ་བོ་སྐུ་ཞབས་མན་ཇུ་ནཱ་ཐ་མཆོག་སྐུ་མགྲོན་གཙོ་བོར་གདན་ཞུ་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཧུན་སུར་རབ་རྒྱས་གླིང་གཞིས་ཆགས་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་དང་བསྟུན་ནས་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་རྐང་རྩེད་སྤོ་ལོའི་རུ་ཁག་དབར་ཧུན་སུར་རབ་རྒྱས་གླིང་བོད་མིའི་གཞིས་ཆགས་ནང་རྐང་རྩེད་སྤོ་ལོའི་འགྲན་བསྡུར་དང་པོ་དེ་གནང་བ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་མོང་གོ་འདོད་རྒུ་གླིང་དུ་ལྷོ་ཕྱོགས་ཁུལ་གྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་གཉིས་པ་དེ་གནང་ཡོད་པ་དང། ད་རེས་ཐེངས་གསུམ་པ་དེ་ཀོ་ལ་ཀལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་དང་བསྟུན། འདི་ལོའི་ལྷོ་ཕྱོགས་ཀྱི་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་མིང་ལ་ནི་ཇཱ་ལིང་ག་པར་དྲན་རྟེན་རྐང་རྩེད་སྤོ་ལོ་ཞེས་པའི་མིང་ཐོག་ནས་རྩེད་འགྲན་གནང་ཡོད་པ་རེད། གཞི་རྩའི་བོད་མི་རྣམས་སྐྱབས་བཅོལ་དུ་འབྱོར་བའི་རྗེས་སྐབས་དེའི་རྒྱ་གར་གྱི་སྲིད་བློན་ནེ་རུ་མཆོག་གིས། རྒྱ་གར་གྱི་མངའ་སྡེ་ཁག་གི་སྤྱི་ཁྱབ་བློན་ཆེན་རྣམ་པར་བོད་མི་སྐྱབས་བཅོལ་བ་རྣམས་ལ་གཞིས་ཆགས་ཀྱི་ས་ཆའི་མཐུན་འགྱུར་གནང་མཁན་ཡོད་མེད་བཀའ་འདྲི་གནང་བའི་སྐབས་ཀར་ནཱ་ཊ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དམ་པ་སྐུ་ཞབས་ལིང་ག་པ་མཆོག་ནས་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་ནང་བོད་མི་སྐྱབས་བཅོལ་བའི་གཞིས་ཆགས་ཀྱི་ས་ཆ་གནང་རྒྱུའི་ཞལ་བཞེས་གནང་སྟེ་ཁོང་གིས་ཀར་ནཱ་ཊ་ཀ་མངའ་སྡེའི་སྦེལ་ཀོབ་དང་ཀོ་ལེ་ཀལ་ཧུན་སུར་མོང་གོ་བཅས་ཀྱི་ནང་བོད་མི་ཚོར་གཞིས་ཆགས་ཀྱི་མཐུན་འགྱུར་དང་གཟིགས་སྐྱོང་ཧ་ཅང་ཡག་པོ་གནང་བར་བརྟེན་ནས་ཀར་ནཱ་ཊ་ཀ་མངའ་སྡེ་དེ་ནི་བཙན་བྱོལ་བོད་མིའི་མི་འབོར་མང་ཤོས་དང་གཞིས་ཆགས་ཆེ་ཤོས་དུ་གྱུར་བ་མ་ཟད་དེ་དག་གི་ནང་བཤད་སྒྲུབ་ཀྱི་བསྟི་གནས་བོད་ཀྱི་གདན་ས་གསུམ་གཙོ་བོར་གྱུར་བའི་རིས་མེད་དགོན་སྡེ་ཁག་དང་སློབ་གྲྭ་ཁག་ཚུགས་ཏེ་བོད་ཀྱི་མི་རིགས་དང་སྐད་ཡིག་ཆོས་དང་རིག་གཞུང་བཅས་མི་ཉམས་རྒྱུན་འཛིན་གནང་ཐུབ་པ་བྱུང་བ་མ་ཟད་སྐུ་ཞབས་ནི་ཇཱ་ལིང་ག་པ་མཆོག་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཡང་ཐུགས་འདྲིས་ཆེན་པོ་ཡོད་མཁན་ཞིག་ཀྱང་ཡིན་པར་འདུག། དེར་བརྟེན་འདི་ལོ་ནས་བཟུང་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་རྐང་རྩེད་སྤོ་ལོའི་རྩེད་འགྲན་གྱི་མིང་ལ་ནི་ཇཱ་ལིང་ག་པར་དྲན་རྟེན་རྐང་རྩེད་སྤོ་ལོ་ཞེས་པའི་མིང་ཐོག་ནས་རྩེད་གནང་རྒྱུ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། མཚམས་འདིར་བདེ་ཆེན་རྒྱ་མཚོ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པའི་བདུན་ཕྲག་འདིའི་བོད་དོན་དང་བོད་དོན་དང་འབྲེལ་བའི་གསར་འགྱུར་གལ་ཆེ་ཁག་སྙན་སྒྲོན་ཞུ་གི་རེད།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་གཤམ་ལ་གུས་པས་གཟའ་འཁོར་འདིའི་ནང་ཐོན་པའི་བོད་དོན་གལ་ཆེ་ཁག་ཕྱོགས་བསྒྲིགས་བྱས་པའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉི་ཤུ་ལྔ་ཉིན་སྦེལ་ཇམ་སྐུ་ཚབ་དོན་གཅོད་ཁང་དང་བོད་མིའི་སྒྲིག་འཛུགས་ཕྱི་འབྲེལ་ལས་ཁུངས་ནས་གོ་སྒྲིག་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་ལེགས་པར་མཇུག་སྒྲིལ་གནང་ཡོད་པ་རེད། དེ་ཡང་མཇུག་བསྡོམས་མཛད་སྒོའི་ཐོག་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཕ་རན་སིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་གྲོས་ཚོགས་གོང་མའི་ཚོགས་མི་ཇག་ཁེ་ལིན་ཨུ་ས་ཏར་ཅེ་བེ་རི་ནོ་མཆོག་བཅས་ཀྱིས་གསུང་བཤད་གནང་ཡོད་པ་དང་སྐབས་དེར་ཕྱི་འབྲེལ་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་ཀྱིས་མཇུག་བསྡོམས་མཛད་སྒོའི་ཚོགས་མགོན་གྱི་ཐུགས་འགན་བཞེས་གནང་ཡོད་པ་རེད་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཀྱིས་བོད་ཀྱི་རིག་གཞུང་མི་ཉམས་གོང་འཕེལ་ཆེད་རྒྱལ་སྤྱིའི་སྟེང་བོད་དོན་གླེང་སློང་དགོས་གལ་ཆེ་བ་དང་བོད་མིའི་དཀའ་ངལ་སེལ་ཆེད་ཞུ་གཏུག་དང་རྒྱབ་སྐྱོར་ཚོགས་པའི་ལས་འགན་སྐོར་གསལ་སྟོན་གནང་ཡོད་པ་རེད་དེ་བཞིན་བོད་རྒྱ་དཀའ་རྙོག་ནི་རྒྱལ་སྤྱིའི་དཀའ་རྙོག་ཞིག་ཆགས་ཡོད་སྟབས་མི་མང་ནས་སྔར་ལས་ལྷག་པའི་རྒྱབ་སྐྱོར་གནང་རྒྱུའི་རེ་སྐུལ་ཞུས་གནང་ཡོད་པ་དང། དུས་མཚུངས་མ་འོངས་པར་བཙན་བྱོལ་བོད་མིའི་སྤྱི་འཐུས་ལྷན་ཚོགས་ཀྱིས་གོ་སྒྲིག་གནང་རྒྱུའི་ཉི་ཧོང་དུ་རྒྱལ་སྤྱིའི་གྲོས་ཚོགས་ཚོགས་ཆེན་ཐེངས་དགུ་པ་འཚོགས་གཏན་འཁེལ་ཡོད་པའི་སྐོར་དང་ཐེངས་འདིའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱི་ཚོགས་བཅར་བ་ཡོངས་ནས་རྒྱབ་སྐྱོར་དང་མཉམ་ཞུགས་གནང་རྒྱུའི་འབོད་སྐུལ་ཞུས་གནང་ཡོད་པ་རེད་དེ་རྗེས་ཕ་རན་སིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་གྲོས་ཚོགས་གོང་མའི་ཚོགས་མི་ལྕམ་སྐུ་བེ་རི་ནོ་མཆོག་གིས་མཇུག་བསྡོམས་གསུང་བཤད་ནང་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་སྐད་ཡིག་རིག་གཞུང་བཅས་རྡོག་རོལ་གཏོང་བཞིན་པའི་གནས་སྟངས་ངོ་སྤྲོད་གནང་བ་མ་ཟད་བོད་ཕྲུག་རྣམས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཏུ་བཏང་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་རྩ་མེད་གཏོང་རྒྱུའི་སྲིད་ཇུས་སྐོར་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་ནས་བོད་ཀྱི་ངོ་བོ་དང་རང་བྱུང་ཁོར་ཡུག་གཏོར་བཤིག་གཏོང་བཞིན་པ་ནི་ནུབ་ཕྱོགས་རྒྱལ་ཁབ་ཁག་ནས་སེམས་ཁུར་གནང་དགོས་པའི་གནས་སྟངས་ཤིག་ཡིན་སྟབས། ཆབ་སྲིད་ཀྱི་ལྟེ་གནས་ཁང་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་གནད་ཡོད་མི་སྣ་བཅས་ཀྱིས་རྒྱ་ནག་དང་དཔལ་འབྱོར་གྱི་ཆབ་སྲིད་ལ་མ་ལྟོས་པར་བོད་དོན་སྐོར་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་གནང་བཞག་དེ་མཚུངས་ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ཐེངས་འདིའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱི་གལ་གནད་སྐོར་དང་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་པར་བརྟེན་ནས་གྲུབ་འབྲས་ཇི་བྱུང་སྐོར་གསལ་སྟོན་གནང་ཡོད་པ་རེད། དེ་བཞིན་ཚོགས་ཆེན་འདིར་མཉམ་ཞུགས་གནང་མཁན་རྣམས་ཀྱི་རྒྱབ་སྐྱོར་ལ་བརྟེན་ནས་རྒྱལ་སྤྱིའི་སྟེང་བོད་མངོན་རྒྱུ་ཡོད་སྐོར་དང་དེ་དག་གི་རྐྱེན་པས་རྒྱལ་སྤྱིའི་ཚོགས་པ་ཁག་གི་གྲོས་ཚོགས་དང་ཞི་བའི་ངོ་རྒོལ་གནད་ཡོད་མི་སྣ་དང་ཐུག་འཕྲད་གསར་འགྱུར་བརྒྱུད་ལམ་སོགས་ཀྱི་སྒོ་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་མ་ཟད་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་བོད་མིའི་སྒྲིག་འཛུགས་ཀྱི་མཉམ་ལས་ཀྱིས་བོད་དེ་རྒྱལ་སྤྱིའི་སྡིངས་ཆའི་སྟེང་གླེང་ཐུབ་ཡོད་པ་བཅས་ཀྱི་སྐོར་སོགས་གསུངས་ཡོད་པ་རེད། དེ་བཞིན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་དབུ་ཁྲིད་འོག་བོད་མིའི་སྒྲིག་འཛུགས་ཀྱིས་འཛམ་གླིང་ཡུལ་གྲུ་ཁག་གི་གཞོན་སྐྱེས་རྣམས་ལ་བོད་དོན་ཞུ་གཏུག་ཐོག་ངོ་སྤྲོད་དང་ལས་འགུལ་སྤེལ་ཆེད་དང་བླངས་བོད་དོན་ཞུ་གཏུག་ལས་འགུལ་དབུ་འཛུགས་གནང་ཡོད་པ་རེད་སྐབས་བབ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ནང་འཛམ་གླིང་གི་རྒྱལ་ཁབ་བཅོ་བརྒྱད་ནས་ཚོགས་མི་ལྔ་བརྒྱ་ཉི་ཤུ་རྩ་གཅིག་ཡོད་པ་དང་ལས་འགུལ་དེའི་ནང། གཞོན་སྐྱེས་དེ་ལས་ལྷག་པའི་མཉམ་ཞུགས་གནང་རྒྱུའི་ཐོག་འབད་བརྩོན་བྱེད་མུས་ཡིན་སྐོར་གསུངས་ཡོད་པ་རེད། ཁམས་སྡེ་དགེ་ཁུལ་དུ་གནས་སྡོད་བོད་མི་ཚོར་རྒྱ་ནག་གཞུང་གིས་དྲག་གནོན་བྱེད་ཤུགས་ཆེ་རུ་གཏོང་བཞིན་པར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྐྱོན་བརྗོད་ནན་པོ་གནང་ཡོད་པ་རེད། གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་རྒྱ་ནག་གཞུང་གིས་འབྲི་ཆུའི་ཆུ་མཛོད་ལས་གཞིར་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལྷག་འཛིན་བཟུང་དོ་དམ་བྱས་ཡོད་པ་རེད་ཆུ་མཛོད་ལས་གཞི་འདི་མཚམས་འཇོག་ཡོང་རྒྱུར་དམིགས་ཏེ་སྡེ་དགེ་ཁུལ་གྱི་བོད་མི་ཚོས་ཞི་བའི་ངོ་རྒོལ་བྱས་ཡོད་པ་རེད་དབོན་སྟོད་གྲོང་སྡེ་དང་ཤེས་པ་གྲོང་སྡེ་གཉིས་ཀྱི་བོད་མི་ཉིས་སྟོང་ལྷག་ཆུ་མཛོད་འཛུགས་སྐྲུན་ལས་གཞི་དེས་རྐྱེན་པས་བཙན་དབང་གིས་གནས་སྤོ་དང་དེ་བཞིན་དབོན་སྟོད་དགོན་དང་ཡེ་ན་དགོན་མཁར་རྡོ་དགོན་རབ་བརྟན་དགོན་དགོན་གསར་དགོན་བཀྲ་ཤིས་དགོན་བཅས་ལོ་རྒྱུས་ཡུན་རིང་ལྡན་པའི་དགོན་སྡེ་ཁག་དྲུག་ཙམ་གཏོར་བཤིག་གཏོང་རྒྱུའི་འཆར་གཞི་ཡོད་པ་དང་དགོན་སྡེ་དེ་དག་ནང་སྐུ་གདུང་རྩ་ཆེན་རིགས་མང་པོ་ཡོད་ཐོག་ལྷག་པར་དབོན་སྟོད་དགོན་གྱི་ལྡེབས་རིས་ནི་སྤྱི་ལོའི་དུས་རབས་བཅུ་གསུམ་པའི་གནའ་ཤུལ་ཡིན་པ་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་ནག་གཞུང་ལ་འཛིན་བཟུང་བཀག་ཉར་འོག་ཡོད་པའི་བོད་མི་ཞི་རྒོལ་བ་ཚོ་གང་མགྱོགས་གློད་བཀྲོལ་གཏོང་དགོས་པ་དང་ཆུ་མཛོད་འཛུགས་སྐྲུན་གྱི་ལས་གཞི་དེ་ཉིད་འཕྲལ་དུ་མཚམས་འཇོག་དགོས་པ། ས་གནས་སུ་ལས་འཆར་ཇི་འདྲ་ཞིག་སྤེལ་རུང་མང་ཚོགས་ཀྱི་འདོད་པ་དང་རེ་བ་གཙོ་བཟུང་དགོས་པའི་ནན་བརྗོད་བྱེད་ཀྱི་ཡོད་ཞེས་གསལ་བཀྲོལ་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་གྱི་སྔ་དྲོ་ཆུ་ཚོད་བཅུ་གཅིག་ཐོག་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཚན་པས་བཞུགས་སྒར་རྡ་རམ་ས་ལ་ཐེག་ཆེན་གཙུག་ལག

རྒྱ་ནག་གི་གདུག་རྩུབ་ཆེ་བའི་སྲིད་བྱུས་ལ་ངོ་རྒོལ་དང་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་ནང་གི་ཛ་དྲག་གནས་སྟངས་ལ་དོ་སྣང་ཡོང་བའི་ཆེད་བོད་མི་ཚོས་རང་ཉིད་ཀྱི་གཅེས་པའི་ལུས་སྲོག་བློས་གཏོང་བྱེད་བཞིན་ཡོད་པའི་སྐོར་སོགས་བོད་ནང་གི་ཛ་དྲག་གནས་སྟངས་ནན་བརྗོད་གནང་ཡོད་པ་རེད། འགྲེམས་སྟོན་འདིའི་ཐོག་རང་ལུས་མེར་བསྲེགས་གཏོང་མཁན་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་མངོན་འདོད་དང་མེར་བསྲེགས་གཏོང་ཡུལ་ས་ཁུལ་རྣམས་བོད་ཀྱི་ས་བཀྲའི་སྟེང་གསལ་སྟོན་གྱིས་ངོ་སྤྲོད་གནང་ཡོད་པ་རེད། འགྲེམས་སྟོན་དེ་ནི་བོད་ནང་གྲྭ་བཀྲ་བྷེ་ལགས་ཀྱིས་སྤྱི་ལོ་ཉིས་སྟོང་བཅུ་མེད་དགུ་ལོའི་ཟླ་བ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་རང་ལུས་མེར་བསྲེགས་ཐོག་མར་བཏང་ནས་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་ལ་སྲུང་བརྩི་ཞུས་གནང་བ་ཞིག་ཡིན་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ཁྱབ་ཁོངས་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་དེ་སྦེལ་ཇམ་གྱི་གྲོང་སྡེ་ཧུའུ་ནང་རྟེན་གཞི་བྱས་པའི་བཀའ་བརྒྱུད་ཡོན་ཏན་རྒྱ་མཚོའི་གླིང་དུ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ནས་ཉི་ཤུ་བརྒྱད་བར་འཚོགས་གནང་ཡོད་པ་རེད། གཙོ་བོ་སྐུ་ཚབ་དོན་གཅོད་རྣམ་པས་ཉིན་གཉིས་ཀྱི་ཚོགས་འདུའི་སྐབས་མ་འོངས་པའི་ལས་དོན་གནང་ཕྱོགས་སྐོར་ལ་གྲོས་བསྡུར་གནང་ཡོད་པ་རེད། དེ་ཡང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས། ཚོགས་འདུ་དབུ་འབྱེད་སྐབས་བོད་མིའི་སྒྲིག་འཛུགས་ཀྱི་གལ་གནད་ཆེ་བའི་ལས་དོན་ཁག་ངོ་སྤྲོད་དང་ལྷག་པར་ཆབ་སྲིད་ཀྱི་ལས་དོན་གཙོ་བོ་ནི་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འོག་ནས་རྒྱ་ནག་གཞུང་དང་བོད་རྒྱ་འབྲེལ་མོལ་བསྐྱར་གསོ་དང་རྒྱ་ཆེའི་བོད་རྒྱའི་རྩོད་རྙོག་གཙང་སེལ་ཡོང་བ་གནང་རྒྱུ་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་མཚོན་པའི་རྒྱ་ནག་གཞུང་གིས

ཕྱི་རྒྱལ་ཁག་ལ་ཕེབས་སྐབས་ཕྱི་སྲིད་མི་སྣ་མང་པོ་མཇལ་འཕྲད་ཐུབ་ཡོད་པ་དང་གྲོས་ཚོགས་ཁག་གི་ནང་བོད་དོན་ཐོག་གྲོས་ཆོད་བཞག་ཐུབ་ཡོད་པ་དང་བསྒྲགས་གཏམ་སྤེལ་བ་སོགས་བྱུང་ཡོད་པ་དེ་དག་ཐད་སྐུ་ཚབ་དོན་གཅོད་རྣམས་ལ་བསྔགས་བརྗོད་དང་ད་དུང་ཡང་མུ་མཐུད་སྔར་ལས་ལྷག་པའི་འབད་བརྩོན་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ཚོགས་འདུ་གཙོ་སྐྱོང་དང་སྦྲགས་གྲོས་གཞི་ཁག་ངོ་སྤྲོད་དང་ཚོགས་འདུ་སྔ་མའི་སྐབས་ལས་དོན་གནང་སྒོ། ཐག་གཅོད་བྱུང་བ་རྣམས་ཀྱི་གནས་སྟངས་རྒྱུས་ལོན་གནང་ཡོད་པ་རེད། ཚོགས་འདུར་སྐུ་ཚབ་དོན་གཅོད་བཅུ་གཅིག་དང་ཕ་རན་སིའི་འབྲེལ་མཐུད་པ་ལྷོ་ཨ་ཕི་རི་ཀའི་ལྟ་རྟོག་བྱེད་མཁན་ཕྱི་དྲིལ་དྲུང་འཕར་རྣམ་གཉིས་འབར་སིལ་དོན་ཁང་གི་དྲུང་ཆེ་ཕྱི་དྲིལ་རྩིས་པ་བཅས་མཉམ་ཞུགས་གནང་ཡོད་པ་རེད་ཚེས་ཉི་ཤུ་ལྔ་ཉིན་སྦེལ་ཇམ་གྱི་རྒྱལ་ས་འབར་སིལ་དུ་དཔལ་ལྡན་སྲིད་སྐྱོང་མཆོག་གིས་སྐུ་ཚབ་དོན་གཅོད་རྣམས་དང་མཇལ་འཛོམས་ཀྱིས་བཀའ་ཤག་གི་ལས་དོན་གལ་ཆེ་ཁག་དང་དོན་གཅོད་རྣམ་པའི་ཕྱག་ལས་གནང་སྒོ

འདི VOA ཨ་རིའི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང། བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་ཆེ་ཤོས་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་སོ་ཡ་ལའི་ལས་རིམ་འདིའི་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་རྒྱ་ལུ་རུ་ཁག་གིས་བཏང་བའི་ཡུལ་གྱར་བའི་མིག་ཆུ་ཞེས་པ་དེ་གསན་རོགས་གནང། གཞས་ཚིག་ལྷ་བཤོས་བསོད་ཚེས་བརྩམས་པ་དང་གཞས་ཚིག་ནི། གངས་རི་དཀར་པོའི་ཞིང་ལ་དམར་པོའི་རླུང་ནག་འཚུབས་ཏེ་སྐྱིད་པའི་གངས་ཅན་ལྗོངས་འདི་ཁྲག་གི་མིག་ཆུ་རྒྱུགས་སོང། མདང་གསུམ་མཚན་མོ་ཞིག་ལ་ཨ་མས་གཉིད་ལས་བསླངས་ནས་མིག་ཆུའི་ཐིགས་པའི་འོག་ནས་སྐེ་ལ་ཁ་བཏགས་གཡོགས་བྱུང། རང་ཡུལ་སྐྱིད་པའི་ཡུལ་ལ་བདེན་དོན་རང་དབང་མི་འདུག། བྱམས་བརྩེ་ཅན་གྱི་ཕ་མ། བྲལ་དགོས་ལས་ལ་བཀོད་བྱུང་སྐྱིད་པའི་གངས་ཅན་ལྗོངས་ལ། སེམས་ཆགས་བུ་ལོན་བཞག་ནས་མི་འདོད་གཞན་ཡུལ་ཕྱོགས་ལ་གོམ་པ་སྤོ་དགོས་བྱུང་སོང་གངས་རི་དཀར་པོ་བརྒལ་ནས་གཞན་ཡུལ་ཕྱོགས་ལ་སླེབས་བྱུང་སེམས་རྟེན་རྩ་བའི་བླ་མའི་གསེར་ཞལ་མཇལ་རྒྱུ་བྱུང་སོང་ལོ་མང་སོང་བའི་རྗེས་ལ་ཕ་ཡུལ་ཡིད་ལ་དྲན་བྱུང་དྲིན་ཆེན་ཕ་མ་གཉིས་པོ་མཇལ་རྒྱུ་བྱུང་ན་བསམ་བྱུང།

ནི་ཆོལ་ཁ་ཁག་ཚོའི་ནང་ལ་རིས་མེད་ཆོལ་ཁ་ཁག་ཚོའི་ནང་ལ་ཡིན་ནི་རེད། ད་ག་ནི་ཆོལ་ཁ་སླབ་གྲྭ་ཚོའི་ནང་ལ་ཡིན་པ་ཡིན་ནི་རེད། ཨ་ནི་སློབ་སྦྱོང་ཡག་པོ་བྱས། ཨ་ནི་ཉམ་ཆུང་བྱས། སྤྱོད་པ་བཙན་པོ་བྱེད་རྒྱུ་ཡང་མ་རེད། ཀྱེ་སོང་ཨ།

འདི་ཨ་རིའི་རྒྱལ་ས Washington ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ང་ཚོའི་ལས་རིམ་མཇུག་བསྡོམས་མ་ཞུས་པའི་སྔོན་ལ་འཛམ་གླིང་གི་གསར་འགྱུར་སྙིང་བསྡུས་ཁག་སྙན་སྒྲོན་ཞུ་གི་ཡིན། འཛམ་གླིང་ན་སྙན་གྲགས་ཆེ་བའི་རི་བོ་ཇོ་མོ་གླང་མར་འདི་ལོ་བལ་ཡུལ་ཕྱོགས་ནས་འཛེགས་མཁན་རྣམས་ཀྱིས་ངེས་པར་དུ་གཟུགས་པོར་བཏགས་རྒྱུའི་གློག་ཀླད Chips གཡར་ནས་བཏགས་དགོས་ཀྱི་རེད་ཅེས་བལ་ཡུལ་གཞུང་གིས་ཆ་རྐྱེན་གསར་པ་བཟོས་འདུག་དེ་ནི་གཙོ་བོ་རི་ལྡེབས་ལ་གངས་རུད་སོགས་རྒྱུག་ནས་གོད་ཆག་བྱུང་ཚེ་མི་རྣམས་མགྱོགས་པོ་འཚོལ་ཐུབ་རྒྱུ་དང་སྲོག་སྐྱོབ་རྒྱུའི་དུས་ཚོད་ཐུང་དུ་གཏོང་ཆེད། རེད་ཅེས་བལ་ཡུལ་གྱི་ཡུལ་སྐོར་ལྷན་ཁང་གི་འགན་འཛིན་གྱིས་བརྗོད་འདུག་ཡང་རི་བོ་ཇོ་མོ་གླང་མར་ཐེངས་དང་པོ་འཛེགས་མཁན་རུ་ཁག་གི་མི་གསོན་པོར་ལྷག་པ་མཐའ་མ་མིང་ལ་ཀཱན་ཆ་ཤར་པ་ཡིས་དེང་སང་འཛམ་གླིང་གི་རི་བོ་མཐོ་ཤོས་ལ་མི་ཚོགས་ཆེན་པོ་དང་བཙོག་པ་ཆགས་ཡོད་རེད་རི་བོ་ཇོ་མོ་གླང་མ་ནི་ལྷ་ཡིན་ཙང་གུས་ཞབས་བྱེད་དགོས་གི་རེད་ཅེས་བལ་ཡུལ་ནས་ཨེ་པི་གསར་ཁང་ལ་འགྲེལ་བརྗོད་བྱས་འདུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་དགུ་ཉིན་མོར་བལ་ཡུལ་ཕྱོགས་ལ་ཡོད་པའི་རི་བོ་ཇོ་མོ་གླང་མའི་རྒྱུད་ལ་ནིའུ་ཛི་ལན་གྱི་རི་འཛེགས་པ Edmund Hillary དང་ལམ་སྟོན་སྣེ་ཤན་པ་ཤར་པ་བསྟན་འཛིན་ནོར་རྒྱས་གཙོས་པའི་མི་སུམ་ཅུ་སོ་ལྔ་ཡིས་མི་ཊར་བརྒྱད་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་དགུ་འཛེགས་ནས་ལོ་རྒྱུས་བཟོས་ཡོད་པ་དང་ཤར་པ་རི་འཛེགས་པ་གཅིག་ནི་གོང་དུ་འགྲེལ་བརྗོད་གནང་མཁན་རང་ལོ་དགུ་བཅུ་གོ་གཅིག་སོན་པ་ཤར་པ་ཀཱན་ཆ་ཞུ་བ་དེ་ད་ལྟ་གསོན་པོ་ལྷག་མཁན་མི་མཐའ་མ་དེ་ཆགས་འདུག། རྒྱ་ནག་ནང་དུ་གནས་སྡོད་ཨ་མི་རི་ཁའི་གཞུང་ཚབ་ཁང་གིས་ཚེས་གཅིག་ཉིན་ལ་རྒྱ་ནག་གི་ཝེ་པོ་སྤྱི་ཚོགས་དྲ་ལམ་ཐོག་ལ་རྒྱ་ནག་གི་ནམ་ཕྱོགས་གནས་ཚུལ་ཐོག་སྤེལ་བའི་འོག་ལ་མཆན་དེ་དག་ལམ་སང་ཤར་བཅུག་གི་མེད་པའི་བྱེད་སྟངས་དེ་ལ་འདོད་བློ་ཁེངས་མེད་པ་བརྗོད་དེ་ཉེ་ལམ་ཁོ་ཚོའི་ཝེ་པོ་དྲ་ཚིགས་ཐོག་ལ་སྤེལ་བའི་ནང་དོན་ལ་དྲ་གྲོགས་ཚོས་མཆན་བཞག་ཡོད་ན་ཡང་དེ་ལམ་སང་ཤར་ཐུབ་གི་མེད་པ་ལ་རྒྱབ་ལ་ཞིབ་བཤེར་བྱེད་པའི་དོགས་གཞི་ཡོད་པ་དང་གནད་དོན་དེ་འདྲ་དེ་ལ་མི་ཚོས་དོ་སྣང་དང་སྐྱོན་བརྗོད་བྱེད་རྒྱུ་ཧ་ཅང་གལ་ཆེན་པོ་རེད་ཅེས་བརྗོད་འདུག། གཟའ་སྤེན་པར་རྒྱ་གར་གྱི་གྲོས་ཚོགས་འོག་མའི་འོས་ཤོག་ཆེད་དུ་བྷ་ར་ཏི་ཡ་ཇཱ་ནཱ་ཏཱ་པཱ་ཏི་འམ་བྷི་ཇེ་པི་ཆབ་སྲིད་ཚོགས་པའི་འོས་མི་བརྒྱ་དང་དགུ་བཅུ་གོ་ལྔ་མིང་ཐོ་བཏོན་ཡོད་པ་དང་དེའི་ནང་ལ་སྲིད་བློན་ནཱ་རེན་དར་མོ་དི་ཡིས་བསྐྱར་དུ་ཡུལ་ཝ་ར་ནཱ་སི་ནས་གྲོས་ཚོགས་འཐུས་མི་གདན་ཐོབ་ལ་འགྲན་བསྡུར་གནང་རྒྱུ་རེད་འདུག་གཞན་ཡང་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤ་ཡིས་གུ་ཇུ་རཱ་ཏི་མངའ་སྡེའི་གྷན་དྷི་ནཱ་གྷར་ནས་འགྲན་བསྡུར་ཞུ་ནང་ཞུགས་རྒྱུ་ཡིན་པ་དང་རྒྱལ་ཡོངས་ཀྱི་མངའ་སྡེ་བཅུ་དྲུག་དང་ཐད་ཀར་དབུས་གཞུང་གི་འོག་ལ་ཡོད་པའི་ས་ཁོངས་གཉིས་བཅས་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་གྲོས་ཚོགས་འོག་མའི་གདན་ཐོབ་ཆེད་དུ་འཐུས་མི་ཉིས་བརྒྱ་མིན་ཙམ་གྱི་མིང་ཐོ་བཏོན་པ་དེ་ནི་ཆབ་སྲིད་ཚོགས་པའི་དབུས་འོས་བསྡུའི་ཚོགས་ཆུང་གི་ཉིན་བསྟུད་མར་ཚོགས་འདུ་འཚོགས་པའི་གྲུབ་འབྲས་རེད་འདུག་བྷི་ཇེ་པི་ཆབ་སྲིད་ཚོགས་པའི་གྲོས་ཚོགས་འོག་མའི་འཐུས་མི། འོས་མི་ཐོ་གཞུང་ནང་ལ་དབུས་གཞུང་གི་བློན་ཆེན་སུམ་ཅུ་སོ་བཞི་དང་མངའ་སྡེ་སྤྱི་ཁྱབ་བློན་ཆེན་ཟུར་པ་གཉིས་ཡོད་པ་རེད་ད་ནས་ཟླ་བ་ཁ་ཤས་ཀྱི་ནང་ལ་གྲོས་ཚོགས་འོག་མའི་འོས་བསྡུ་འཚོགས་རྒྱུ་ཚོད་དཔག་བྱེད་ཀྱི་ཡོད་པ་རེད། Australia Melbourne ནང་གི་ཁྲིམས་ཁང་ཞིག་གིས་རེས་གཟའ་ཕུར་བུ་ཉིན་ལ་རྒྱ་མིའི་ཚོང་པ Yang Yisheng ཟེར་མཁན་ཞིག་ལ་ཕྱིའི་རྒྱལ་ཁབ་ཀྱི་ཐེ་ཇུས་ལ་འགོག་རྒོལ་བྱེད་པའི་ཁྲིམས་ལུགས་གཞིར་བཟུང་གིས་ལོ་གཉིས་དང་ཟླ་བ་དགུའི་རིང་གི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་དང་ད་ལོ་རང་ལོ་དྲུག་ཅུ་རེ་བརྒྱད་ཡིན་པའི Yang Yisheng ནི Australia རྒྱལ་ཁབ་ཀྱིས་ཉིས་སྟོང་བཅོ་བརྒྱད་ལོ་ལ་གོང་ཞུས་ཁྲིམས་ལུགས་དེ་གཏན་འབེབས་བྱས་ནས་ད་ལྟ་བར་དུ་ཁྲིམས་ཆད་བཅད་ས་མི་ཐོག་མ་དེ་ཆགས་འདུག། གཟའ་སྤེན་པའི་ཉིན་མོར་ཡུ་ཀུ་རེན་གྱི་སྲིད་འཛིན་ཛེ་ལན་སི་ཁིས་ཨུ་རུ་སུའི་མེ་ཤུགས་འཕུར་མདའ་དང་མི་མེད་གནམ་གྲུ་གཙོས་པའི་མཁའ་ལམ་རྒོལ་རྡུང་བཏང་སྟེ་ཉུང་མཐར་མི་ལྔ་བསད་པའི་གནས་ཚུལ་དང་འབྲེལ་ནུབ་ཕྱོགས་མཐུན་ཕྱོགས་རྒྱལ་ཁབ་རྣམས་ཀྱིས་མཁའ་ལམ་སྲུང་སྐྱོབ་ཀྱི་མ་ལག་མང་ཙམ་གནང་རྒྱུ་སྐུལ་མ་ཞུས་འདུག་ལྷོ་ཕྱོགས་གྲུ་ཁའི་གྲོང་ཁྱེར Odesa རུ་མཚན་ལ་རྒོལ་རྡུང་ཕོག་ནས་ཕྲུ་གུ་ལོ་གཉིས་བྱས་པ་གཙོས་པའི་མི་ལྔ་འདས་གྲོངས་སོང་ཡོད་པ་རེད། ཡང་ཡུ་ཀུ་རེན་གྱི་ས་ཆ་གཞན Kharkiv དང Kherson། Zaporizhzhia བཅས་ལ་མེ་སྒྱོགས་ཕོག་ནས་མི་གསུམ་གྱི་ཚེ་སྲོག་ཤོར་བ་རེད་འདུག་ང་ཚོའི་གསར་འགྱུར་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཚར་བ་ཡིན་ད་ལྟ་གསན་པའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ལགས་དང། ང་ཚོའི་འཕྲིན་གཏོང་ལག་རྩལ་བ་ཟུ་བེར་རེད་རྣམ་པ་ཚོས་ང་ཚོའི་གསར་འགྱུར་ལས་རིམ་གསན་གནང་བ་ཐུགས་རྗེ་ཆེ།